ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་གི་ཚེས་ཉི་ཤུ་རྩ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་གཉིས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་དེ་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་རིན་ཆེན་ཆོས་སྒྲོན་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། རྒྱ་གར་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ། ཚོགས་སྡེ་ཁག་ཅིག་གིས་བརྟན་བཞུགས་བསྟར་འབུལ་ཞུས་ཡོད་པའི། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་རྒྱ་ནག་གཞུང་གིས། བོད་ཀྱི་སྨར་ཁམས་ཁྱུང་འབུམ་ཀླུ་ར་དགོན་པའི་ནང་གྲྭ་པ་གསར་ཞུགས་མི་ཆོག་པའི་བཀག་སྡོམ་བྱེད་བཞིན་ཡོད་པའི་སྐོར་གྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་བྱང་ཤར་ཁུལ་དུ་ཡོད་པའི་མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་སུ། ཨ་རུ་ནཱ་ཅལ་མངའ་སྡེའི་སྲིད་སྐྱོང་མཆོག་དང་མངའ་སྡེའི་དཔོན་རིགས་མཐོ་གྲས་ཁག་ཅིག་ཕེབས་ནས་བོད་མིའི་ལག་ཤེས་ཚོང་ལས་ཁང་སོགས་སུ་གཟིགས་ཞིབ་གནང་ཡོད་པའི་སྐོར་གྱི་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། དེ་ནས་ཐེངས་འདིའི་འཕྲོད་བསྟེན་ལེ་ཚན་ནང་ཕྱི་ལུགས་ཀྱི། Diabetes། འམ་གཅིན་སྙི་ཟ་ཁུའི་ནད་ན་མཁན་མང་ཆེ་བར་ནད་རྟགས་མི་ཐོན་པའི་རྐྱེན་གྱིས་ནད་དེར་སྨན་བཅོས་འཐུས་ཤོར་ཕྱིན་ནས་སྙིང་དང་ཀླད་པ། མཁལ་མ་སོགས་ནད་རིགས་བཟོ་བ་ཙམ་མ་ཡིན་པར། ཚེ་སྲོག་ལ་ཉེན་ཁ་བཟོ་བའི་རྒྱུ་རྐྱེན་བྱེད་པའི་ཁར་གཅིན་སྙི་ཟ་ཁུའི་ནད་པའི་ནང་མི་དང། དམིགས་བསལ་ཤ་དམར་དང་ཞག་ཚིའི་རིགས་མང་པོ་ཟ་མཁན་གྱི་གོམས་གཤིས་ཡོད་པའི་མི་རིགས་ནང་ན་མཁན་མང་བ་ཡོད་པའི་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་དང། སྡེ་ཚན་གཞན་ཁག་ཅིག་བཅས། གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་ཚུགས་པའི་གོང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་གསར་ཚེས་ཀྱི་འཚམས་འདྲི་གནང་བ་དང་སྦྲགས་འབྱུང་འགྱུར་འཛམ་གླིང་འདིར་མི་གཅིག་གྱུར་གྱི་འདུ་ཤེས་ཐོག་ནས་ཕན་ཚུན་རོགས་རམ་བྱ་དགོས་པའི་ལམ་སྟོན་བསྩལ་གནང་ཡོད་པའི་སྐོར། གནས་མཆོག་རྡོ་རྗེ་གདན་ནས་ཆེད་གཉེར་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་གསན་གནང་གི་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་དང་པོའི་ཚེས་གཅིག་ཉིན། གནས་མཆོག་རྡོ་རྗེ་གདན་དུ་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་དང། ཝཱ་ཎ་སློབ་ཟུར་ཚོགས་པ་དང་སྤོན་ཊ་བོད་མིའི་གཞིས་ཆགས་དང། དེ་བཞིན་ཞྭ་ལུ་དགོན་པ་དང་གཞན་ཡང་ལྷ་ལྡན་ཆོ་འཕྲུལ་སྨོན་ལམ་དགེ་རྩ་ཚོགས་པ་དང་དགེ་ལྡན་སྤྱི་ལས་ཁང་བཅས་ཚོགས་པ་ཁག་ཐུན་མོང་གི་གོ་སྒྲིག་འོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བསྟན་འགྲོའི་མགོན་པོ་དམ་པར་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་གནང་སོང་ལ་སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་གནང་བའི་ནང། ང་ཚོ་འཛམ་བུ་གླིང་འདིའི་ནང་ཡོད་པའི་མི་དུང་ཕྱུར་བདུན་བརྒྱད་ཅིག་ཡོད་པ་རྣམས། མི་རིགས་སོགས་ཀྱི་རྣམ་དབྱེ་སྤངས་ཏེ་མི་གཅིག་གྱུར་གྱི་འདུ་ཤེས་བསྟེན་པའི་ཐོག་ནས།

འཛམ་གླིང་ནང་དགའ་མོས་བྱེད་མཁན་ཤུགས་ཆེ་ཡོད་པ་རྣམས་ཀྱིས་སེམས་ཤུགས་བསྐྱེད་དེ་དེར་བརྟན་བཞུགས་གནང་གི་ཡོད་དུས་མགོན་པོ་གང་ཉིད་ནས་ད་བར་འཛམ་གླིང་ནང་ཕན་ཐོགས་གང་འཚམས་གནང་ཡོད་དུས་ད་དུང་ལོ་བརྒྱ་ཕྲག་གི་རིང་ཕན་ཐོགས་ཡོང་རྒྱུ་ཡིན་པ་གསལ་པོ་ཡིན་པའི་བཀའ་གནང་སོང། ཨ་ནེ་ང་རའི་ངོས་ནས་ཆ་བཞག་ནའི། གང་ལྟར་ད་ངས་ཨ་ད་བར་དུ། འཛམ་བུ་གླིང་འདིའི་སྒང་ལ་ཕན་ཐོགས་བྱས་བཞག་པ་དེའི་རིགས་འདུག་བསམ་བློ་གཏང་དུས་ཙ་ན་ང་ར་རྗེས་སུ་ཡི་རང་གོ་དེ་ངན་ཞིག་གི་ད་ཕྱིན་ཆད་ཡིན་ནའི་ད་དུང་ལོ་བརྒྱ་ཕྲག་གི་རིང་ལ་ཡ་ངས་འདུག་འཛམ་བུ་གླིང་འདིའི་སྒང་ལ་ཕན་ཐོགས་བྱེད་ཐུབ་ཡ་ཅིག་གི་ད་ཡོང་ཡ་གསལ་པོ་རེད།
ད་རེས་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུས་གནང་སོང་ལ་སྐབས་དེར་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་དབུས་པའི་བརྟན་བཞུགས་འབུལ་མཁན་ཚོགས་སྡེ་ཁག་ནས་དད་དམ་གཡོ་བ་མེད་པར་བརྟན་བཞུགས་གསུངས་པར་ཐུགས་རྗེ་ཆེ་ཞེས་གོང་ས་མཆོག་གིས་བཀའ་གནང་སོང། ཨན། དེ་ནས་ད་དེ་རིང། བརྟན་བཞུགས་ཕུལ་གནང་མཁན་ཁྱེད་རང་ཚོ་དང་བདག་ཁྲི་རིན་པོ་ཆེས་མཚོན་པའི་ཁྱེད་རང་ཚོ་དེ་ཡི་དེ་གའི་དད་པ་དམ་ཚིག་གཡོ་བ་མེད་པའི་ཐོག་ནས་བརྟན་བཞུགས་གསུང་བཞིན་འདུག་ས་རེད་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན།
གཞན་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་བཀའ་བསྩལ་བའི་ནང། འཛམ་གླིང་ནང་འབྱུང་བའི་གནོད་འཚེ་བྱུང་བ་ཁག་ཞི་ཐབས་ཀྱི་ཆེད་ཐུགས་སྨོན་གནང་དགོས་པའི་ལམ་སྟོན་གནང་སོང་བ་མ་ཟད། ད་དུང་ཚོགས་ཐོག་ཏུ་ཐབས་ཤེས་ཟུང་འབྲེལ་གྱི་ཆེད་སྤྱན་རས་གཟིགས་དང། འཇམ་པའི་དབྱངས་ཀྱི་གཟུངས་སྔགས་གཉིས་ཕྲེང་སྐོར་རེ་རེ་གསུང་འདོན་གནང་སོང་བ་མ་ཟད། ད་དུང་མགོན་པོ་གང་ཉིད་ཀྱིས་མུ་མཐུད་བཀའ་གནང་བའི་ནང། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱིས་བརྟག་དཔྱད་བྱས་ཏེ་རང་གཞན་གཉིས་ཕུང་གི་ལས་རྣམས། ཇེ་ཉུང་དང་གཞན་ལ་ཕན་སེམས་ཀྱི་ལས་རྣམས་གོང་འཕེལ་དགོས་པའི་ལམ་སྟོན་གནང་སོང། རང་གཞན་ཚང་མ་ལ་ཕུང་ལ་བྱ་གི། ཆེད་ཀྱི་གནག་སེམས་གནོད་སེམས་བྱ་དེ་བསྐྲད་དེ་ཇེ་ཉུང་ལ་བཏང། ཀུན་ལ་ཕུགས་ཀྱི་ཕན་འདོགས་བྱེད་ཡ་གི་གཞན་ཕན་གྱི་བློ་དེ་ཡང་གོང་ནས་གོང་དུ་སྤེལ། དེ་མིན་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་ཆེན་པོའི་གསལ་བསྒྲགས་ཤིག་སྤེལ་བའི་ནང་འཁོད་དོན་ལ། སྤྱི་ལོ་ཉིས་སྟོང་ཉི་ཤུ་ནས་ཉི་ཤུ་རྩ་གསུམ་ལོའི་བར་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་དམ་བཅའ་བཞག་ཟིན་པའི་དགེ་བཤེས་ལྷ་རམས་པ་རྣམས་ལ། འདི་ཚེས་གཉིས་ཡང་ན་གསུམ་གང་རུང་ཞིག་ལ་ཕྱག་འཁྱེར་གནང་རྒྱུའི་མཛད་སྒོའི་ཐོག་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་མཛད་རྒྱུའི་གསལ་བསྒྲགས་སྤེལ་གནང་འདུག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང་རྒྱ་ནག་གཞུང་གིས་སྨར་ཁམས་ཁྱུང་འབུམ་སྐྱུ་ར་དགོན་པའི་ནང་གྲྭ་པ་གསར་ཞུགས་མི་ཆོག་པའི་བཀག་སྡོམ་བྱས་ཡོད་པའི་སྐོར། བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་རོགས་གནང།
རྒྱ་ནག་གཞུང་གིས་བོད་ཆབ་མདོ་ས་ཁུལ་སྨར་ཁམས་རྫོང་ནང་ཆགས་པའི་དགེ་འདུན་པའི་དགོན་པ་ཆེ་ཤོས་ཏེ་ཁྱུང་འབུམ་ཀླུ་ར་དགོན་པའི་ནང་དགེ་འདུན་པ་གསར་ཞུགས་མི་ཆོག་པའི་བཙན་བཀའ་བཏང་སྟེ་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་ལ་མུ་མཐུད་དམ་དྲག་བྱེད་མུས་ཡིན་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ནང་རྒྱ་ནག་གཞུང་གིས་བོད་ས་ཡོངས་སུ་ཆོས་ལུགས་དམ་དྲག་དང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པའི་ཆབ་སྲིད་སློབ་གསོ་ཤུགས་ཆེར་སྤེལ་ཡོད་པ་བཞིན་ད་ལྟའི་ཆར་རྒྱ་ནག་གཞུང་གིས་བོད་ཆབ་མདོ་ས་ཁུལ་སྨར་ཁམས་རྫོང་ཁྱུང་འབུམ་ཀླུ་ར་དགོན་པའི་ནང་ནང་བསྟན་རྒྱ་བསྒྱུར་བྱས་པའི་ལས་གཞིའི་འོག་དགོན་པའི་ནང་གྲྭ་པ་གསར་ཞུགས་གཅིག་ཀྱང་མི་ཆོག་པའི་བཙན་བཀའ་བཏང་དགོན་པའི་རྒྱུན་གཏན་གྱི་ཆོས་ཕྱོགས་ཀྱི་མཛད་རིམ་ཁག་ལ་གནོད་ཤུགས་དང་སྲིད་གཞུང་གིས་གང་བཤད་ལ་བརྩི་སྲུང་མ་བྱས་ན་དགོན་པ་སྒོ་རྒྱབ་རྒྱུ་ཡིན་པའི་འཇིགས་སྐུལ་སོགས་བྱེད་བཞིན་ཡོད་པ་བོད་ནང་དང་བཙན་བྱོལ་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་གིས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་ནག་གཞུང་གིས་ཁྱུང་འབུམ་ཀླུ་ར་དགོན་པའི་ནང་དུ་ས་གནས་སྲིད་གཞུང་ནས་དགོན་པའི་འགོ་ཁྲིད་ཟེར་བ་ཞིག་ཆེད་དུ་བསྐོ་བཞག་གིས་དགོན་པའི་ཆོས་ཕྱོགས་ཀྱི་བྱ་རིམ་ལ་ལྟ་རྟོག་དང་ཁོང་ཚོས་བཀའ་བཀོད་ག་རེ་བཏང་བ་ཡིན་ནའང་ཉན་དགོས་པ་མ་ཟད་དགོན་པའི་དགེ་འདུན་པ་ཚོར་རྒྱལ་གཅེས་ཆོས་གཅེས་དང་ནང་བསྟན་རྒྱ་སྒྱུར་གྱི་སྲིད་བྱུས་གཉིས་ལག་བསྟར་དགོས་པའི་བཀོད་ཁྱབ་དང་འབྲེལ་དགོན་པའི་ནང་དུ་གྲྭ་པ་གསར་བ་ཁྱོན་ནས་འཛུལ་ཞུགས་མི་ཆོག་པ་དང་དགོན་པའི་ཆོས་ཕྱོགས་ཀྱི་མཛད་རིམ་ཁག་སྲིད་གཞུང་གི་བཀོད་ཁྱབ་བཞིན་སྒྲུབ་དགོས་པའི་བཙན་བཀའ་བཏང་ཡོད་པ་འགྲེལ་བརྗོད་གནང་བྱུང། ཡང་བོད་མི་གཞན་ཞིག་ནས་འགྲེལ་བརྗོད་གནང་བར་གཞིགས་ན་ཡུལ་མི་ཚོས་མ་འོངས་པར་དགོན་པའི་ཆོས་ཕྱོགས་ཀྱི་བྱ་རིམ་ཁག་ལ་བཀག་སྡོམ་དང། དགེ་འདུན་པ་གསར་ཞུགས་བྱས་མ་བཅུག་ཚེ་དགོན་པ་ཉམས་ཆག་དང། ཚེས་བཟང་དུས་བཟང་ལ་ཕྱག་མཆོད་འབུལ་བྱེད་ས་མེད་པ་མ་ཟད་ས་གནས་ཡུལ་མི་འདས་གྲོངས་སུ་ཕྱིན་པ་ཡིན་ན་ཡང་ཆོས་ཕྱོགས་ཀྱི་བྱེད་སྒོ་སྒྲུབ་མཁན་མེད་པར་འགྱུར་རྒྱུ་ཡི་འཇིགས་སྣང་ཡོང་གི་ཡོད་པ་འགྲེལ་བརྗོད་གནང་བྱུང། སྨར་ཁམས་ཁྱུང་འབུམ་ཀླུ་ར་དགོན་པ་ནི་ཡུལ་ཕྱོགས་དེའི་དགེ་ལུགས་པའི་དགོན་པ་ཆེ་ཤོས་ཤིག་ཡིན་པ་དང། རྒྱ་ནག་གཞུང་གིས་བོད་ལ་བཙན་འཛུལ་མ་བྱས་གོང་དགོན་པ་དེའི་ནང་དགེ་འདུན་པ་སུམ་བརྒྱ་ལྷག་ཡོད་འདུག་ལ། རྗེས་སུ་རྒྱ་ནག་གིས་ཆབ་མདོ་ས་ཁུལ་ནས་བོད་ལ་བཙན་འཛུལ་བྱས་སྐབས་དགོན་པ་དེ་ཡིས་རྒྱ་ནག་གི་བཅིངས་འགྲོལ་དམག་ལ་ལོ་ངོ་དྲུག་ལྷག་འཐབ་རྒོལ་བྱས་ཡོད་པར་བརྟེན་རྒྱ་ནག་གི་དམག་མི་ཡིས་དགོན་པ་རྩ་གཏོར་གྱིས

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ལྷུན་གྲུབ་ཚེ་རིང་ལགས་དང་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ལོ་གསར་ཚེས་ལ་འཚམས་འདྲི་གནང་བ་དང་ཆབས་ཅིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་དགོངས་མཐའ་དག་ལྷུན་གྱིས་གྲུབ་པ་དང་བོད་གངས་ཅན་ལྗོངས་ལ་སླར་ཡང་བདེ་སྐྱིད་ཀྱི་ཉི་མ་ཤར་བའི་སྨོན་འདུན་ཡོད་ཅེས་གསུངས་འདུག་དེ་ཡང་ད་རིང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་ཕྱི་ལོ་གསར་ཚེས་ཉིན་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་ཡོད་པའི་དུས་ཚོད་དང་གནས་མཆོག་རྡོ་རྗེ་གདན་དུ་ཆོས་འབྲེལ་བསྩལ་གནང་སྐབས་སུ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་རྣམ་གཉིས་ཀྱང་ཆེད་བཅར་ཞུས་ཡོད་པ་རེད། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་སུ་སྲིད་སྐྱོང་གི་ངོ་དེབ་ནང། ཕྱི་ལོ་གསར་ཚེས་ཀྱི་འཚམས་འཕྲིན་གནང་ཡོད་པ་དེའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གསར་པ་འདིའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་མཐའ་དག་ལྷུན་གྱིས་གྲུབ་པ་དང་བོད་གངས་ཅན་ལྗོངས་དང་འཛམ་གླིང་ནང་ཞི་བདེ་དང་བདེ་སྐྱིད་ཀྱི་ཉི་མ་ཤར་བའི་སྨོན་འདུན་དང། འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་འཆམ་མཐུན་ཡོང་རྒྱུར་གྲོས་མོལ་གྱི་ལམ་ནས་དཀའ་རྙོག་སེལ་ཐབས་ཡོང་བའི་སྨོན་འདུན་དང་བཅས་གནས་མཆོག་རྡོ་རྗེ་གདན་ནས་འཚམས་འདྲི་ཞུ་གི་ཡོད་ཅེས་བཀོད་གནང་འདུག།
ཡང། ཐའེ་ཝན་ནང་སྲིད་འཛིན་འོས་བསྡུ་བྱེད་པར་དུས་ཡུན་བདུན་གཉིས་ལས་ཉུང་བ་ལས་མེད་པའི་དུས་སྐབས་དང། ཕྱི་ལོ་གསར་བཞད་ཀྱི་སྔ་ནུབ་ཀྱི་གསུང་བཤད་གནང་བའི་ནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས། རྒྱ་ནག་དང་ཐེ་ཝན་ཟླ་སྒྲིལ་ཡོང་རྒྱུ་ཡིན་པ་ཉག་གཅིག་ཡིན་པའི་སྐོར་སྔ་ལོ་ལས་ཚིག་ཐག་ཆོད་པའི་ཐོག་གླེང་གནང་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གཞུང་གི་ཤིན་ཧྭ་གསར་འགྱུར་ལས་ཁང་གིས་གནས་ཚུལ་བཀོད་སྤེལ་བྱས་པ་དེའི་ནང་སྲིད་འཛིན་ཞི་ཅིན་ཕིན་གྱིས་ལོ་རེའི་ཕྱི་ལོ་གསར་བཞད་ཀྱི་གསུང་བཤད་གནང་བའི་ནང། རྒྱ་ནག་ཆིག་སྒྲིལ་ངེས་པར་དུ་ཡོང་གི་རེད། ཐའེ་ཝན་གྱི་མཚོ་འགག་ཕན་ཚུན་གྱི་རྒྱ་མི་རིགས་གཉིས་ཀས་ཐུན་མོང་གི་གནད་དོན་དེ་གཅིག་ཏུ་འབྲེལ་ཐབས་གནང་དགོས་ཞེས་ལུང་འདྲེན་བྱས་ཡོད་པ་རེད་འདུག་གནད་དོན་དེའི་ཐད་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཨིང་ཝེན་མཆོག་གིས་རེས་གཟའ་ཟླ་བ་ཉིན་ཐའེ་ཝན་དང་རྒྱ་ནག་གི་འབྲེལ་བ་དེ་མི་དམངས་ཀྱི་འདོད་པ་ལྟར་ཐག་གཅོད་གནང་དགོས་པ་དང། ཞི་བདེ་ནི་བརྗིད་ཉམས་ལ་གཞི་བཅོལ་དགོས་ཞེས་གསར་འགོད་ལྷན་ཚོགས་ཤིག་གི་ཐོག་གསུངས་ཡོད་པ་རེད་འདུག

སྲིད་འཛིན་ཞི་ཅིན་ཕིང་གིས་ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་ལ་ཡུལ་གཉིས་ཀྱི་འབྲེལ་ལམ་སྲ་བརྟན་དང་དོན་དང་ལྡན་པ་ཡིད་ཆེས་འཕེར་བ་ཞིག་ཡོང་རྒྱུའི་རེ་བ་ཡོད་ཅེས་གསུངས་པ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་ནས་གནས་ཚུལ་སྤེལ་འདུག་ཕྱོགས་མཚུངས་སྲིད་འཛིན་ཞི་ཅིན་ཕིང་གིས་ར་ཤི་ཡའི་སྲིད་འཛིན Vladimir Putin དང་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇོང་ཨུན་གཉིས་ལའང་ཕྱི་ལོ་གསར་ཚེས་ཀྱི་འཚམས་འདྲི་གནང་ཡོད་པ་རེད། བྱང་ཀོ་རི་ཡའི་འགོ་ཁྲིད་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་འདིར་རྒྱལ་ཁབ་གཉིས་ཀའི་ངོས་ནས་ལས་དོན་རྣམ་པ་འདྲ་མིན་གྱི་ཐད་མཉམ་འབྲེལ་བྱ་རྒྱུ་སོགས་འབྲེལ་ལམ་མུ་མཐུད་དམ་ཟབ་ཡོང་རྒྱུའི་རེ་བ་ཡོད་ཅེས་གསུངས་གནང་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་དང། གངས་ཅན་རིག་གནས་སློབ་གྲྭ་ཟུང་འབྲེལ་ཐོག་གོ་སྒྲིག་ཞུས་པའི། བོད་ཀྱི་སྐད་ཡིག་དང་ནང་ཆོས་རིག་པའི་ཟབ་ཁྲིད་ཐེངས་བཅུ་པ་དེ་ཁ་ཉིན་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་ལེགས་གྲུབ་བྱུང་ཡོད་པའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག་ལས་གཞི་དེའི་དམིགས་ཡུལ་གཙོ་བོ་ནི་མཐོ་སློབ་ཐོན་པའི་བོད་པའི་གཞོན་སྐྱེས་རྣམས་དེང་དུས་ཤེས་ཡོན་ལྡན་པའི་ཐོག་བོད་ཀྱི་སྐད་ཡིག་དང་ལྷག་པར་ནང་དོན་རིག་པའི་ཐོག་ཤེས་རྟོགས་ལེགས་པོ་ཡོད་པའི་འདབ་གཤོག་གཉིས་ལྡན་གྱི་བོད་མི་ཞིག་ཏུ་འགྱུར་ཐབས་ལ་དམིགས་ཏེ་གོ་སྒྲིག་ཞུ་བཞིན་ཡོད་པ་རེད་འདུག་དུས་ཡུན་ཟླ་བ་དྲུག་གི་རིང་སློབ་ཕྲུག་རྣམས་ལ་བོད་ཀྱི་སྐད་ཡིག་དང་ནང་ཆོས་རིག་པ། གཞུང་ཆེན་ཁག་གི་ངོ་སྤྲོད་རིགས་ལམ། སྒོམ་སྒྲུབ་ཉམས་ལེན་སོགས་སློབ་ཁྲིད་གནང་གི་ཡོད་པ་དང། ཐེངས་འདིའི་ཟབ་ཁྲིད་ནང་ས་གནས་ཁག་བཅུ་ཙམ་ནས་བོད་པའི་སློབ་ཕྲུག་གྲངས་བཅུ་དགུ་ཡིས་མཉམ་ཞུགས་ཀྱིས་སྦྱངས་འབྲས་ལེགས་པར་གྲུབ་ཡོད་པ་རེད་འདུག་མཇུག་བསྡོམས་མཛད་སྒོའི་སྐུ་མགྲོན་གཙོ་བོ་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་དང། དམིགས་བསལ་སྐུ་མགྲོན་ཕྱོགས་བཞུགས་བོད་མི་མང་སྤྱི་འཐུས་མི་འགྱུར་རྡོ་རྗེ་ལགས། དེ་བཞིན་ཧོན་སུར་རབ་རྒྱས་གླིང་ས་གནས་འགོ་འཛིན་བསྟན་འཛིན་ཟླ་སྒྲོན་ལགས་དང་གངས་ཅན་རིག་གནས་སློབ་གྲྭའི་སློབ་སྤྱི་རྒན་ཡོན་ཏན་ལགས་བཅས་ལྷན་འཛོམས་ཀྱིས་སློབ་ཕྲུག་རྣམས་ལ་གསུང་བཤད་ལམ་སྟོན་དང་གཟེངས་སུ་ཐོན་པའི་སློབ་ཕྲུག་རྩེ་ཕུད་རྣམས་ལ་ལེགས་གསོལ་བྱ་དགའ། ཟབ་སྦྱོང་མཉམ་ཞུགས་གནང་མཁན་རྣམས་ལ་ཟབ་ཁྲིད་ལེགས་གྲུབ་བྱུང་བའི་ཕྱག་འཁྱེར་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་ཟབ་སྦྱོང་དེ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་མི་རྣམས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱེད་དགོས་པའི་བཀའ་དགོངས་ལྟར་ལག་བསྟར་གནང་བ་ཞིག་ཆགས་ཀྱི་ཡོད་ཅིང། ཟབ་སྦྱོང་དེ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བདུན་པའི་ཚེས་གཅིག་ཉིན་འགོ་ཚུགས་གནང་ཡོད་པ་དང་མཇུག་བསྡོམས་དེ་ཁ་ཉིན་ཟླ་བ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་གནང་ཡོད་པ་རེད་འདུག།
ནོ་བེལ་ཞི་བདེའི་གཟེངས་རྟགས་བཞེས་མཁན་མོ་ཧ་མཱད་ཡུ་ནུས་མཆོག་ལ་བང་ལ་དེ་ཞི་ཁྲིམས་ཁང་ནས་ངལ་རྩོལ་གྱི་ཁྲིམས་ལུགས་དང་འགལ་བའི་ནག་ཉེས་བཙུགས་ཏེ་ཁྲིམས་ཆད་ཕོག་འདུག་དེ་ཡང་བང་ལ་དེ་ཞིའི་རྒྱལ་ས་ཌཱ་ཀཱ་ནང་གི་ངལ་རྩོལ་དང་འབྲེལ་བའི་ཁྲིམས་ཁང་ཞིག་གིས་དེ་སྔ་ཕྱི་ལོ་ཉིས་སྟོང་དྲུག་ལོར་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མྱོང་མཁན་དགུང་གྲངས་བརྒྱད་ཅུ་གྱ་གསུམ་ལ་ཕེབས་པའི་སྐུ་ཞབས་མོ་ཧ་མད་ཡུ་ནུས་མཆོག་ལ་ཁ་སང་གཟའ་ཟླ་བའི་ཉིན་ངལ་རྩོལ་གྱི་ཁྲིམས་དང་འགལ་བའི་ནག་ཉེས་ར་སྤྲོད་བྱུང་ཡོད་ལུགས་ཀྱི་ཉེས་མིང་འོག་ཁོང་དང་ལས་རོགས་གསུམ་ལ་ཟླ་བ་དྲུག་གི་ཁྲིམས་ཆད་ཕོག་འདུག་སྐུ་ཞབས་ཡུ་ནུས་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཕུལ་དགོས་པའི་སྐབས། ཁོང་གིས་བང་ལ་དེ་ཤི་ནང་མི་མང་དཀྱུས་མ་དང་ཉམ་ཐག་ཚོར་གཞུང་དང་སྒེར་པའི་དངུལ་ཁང་ཆེ་ཁག་ནང་སྐྱེད་ཀ་ཆེན་པོའི་ཐོག་ནས་བུ་ལོན་གཡར་མི་དགོས་པར་རང་ཁ་རང་གསོའི་ཆེད་དངུལ་བུན་གཡར་ཏེ་སྤྱི་ཚོགས་ཀྱི་འཚོ་བའི་གནས་སྟངས་སེལ་ཐབས་སུ་དམིགས་པའི་ལས་གཞི་ཁག་ཅིག Grameen Bank འམ་གྲོང་གསེབ་ཀྱི་དངུལ་ཁང་ཞེས་པའི་མིང་ཐོག་ནས་དངུལ་བུ་ལོན་གཏོང་རྒྱུའི་ལམ་སྲོལ་བརྩམས་ནས་མི་དམངས་ས་ཡ་མང་པོའི་འཚོ་བ་ཡར་རྒྱས་བཏང་ཡོད་པའི་མཛད་རྗེས་བཞག་པར་ངོས་འཛིན་གྱིས་ཁོང་དང Grameen དངུལ་ཁང་ཟུང་འབྲེལ་ཐོག་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་གནང་ཡོད་པ་རེད། འོན་ཀྱང་ཁ་སང་གཟའ་ཟླ་བའི་ཉིན་ཁོང་དང་ཕྱག་རོགས་གསུམ་ལ་ཉེས་ཆད་འགེལ་དགོས་པའི་རྒྱུ་མཚན་བཤད་པའི་ནང་ཁོང་རྣམས་ནས Grameen Telecom ཞེས་པའི་འཕྲིན་གཏོང་ཚན་པ་དེ་བཙུགས་པའི་ནང་ལས་མི་ཚོའི་བདེ་དོན་ཆེད་ཐེབས་རྩའི་རིགས་གང་ཡང་བཙུགས་མེད་པའི་ཉེས་འཛུགས་བྱས་ཡོད་འདུག་ལ་ཁོང་ལ་བཱང་ལ་དེ་ཤི་སྲིད་བློན Sheikh Hasina མཆོག་གིས་མི་སྐྱོ་པོ་ཚོའི་ཁྲག་འཇིབ་མཁན་རེད་ཟེར་ཡང་སེ་སྐྱོན་བརྗོད་གནང་བ་སོགས་གང་ལྟར་ཕྱོགས་གཅིག་ནས་ཁོང་གི་མཛད་རྗེས་ལ་བསྔགས་བརྗོད་དང་འབྲེལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཐོབ་པ་དང། ཕྱོགས་གཞན་ཞིག་ནས་ད་ཆ་ཁོང་ལ་རྒྱལ་ཁབ་ཀྱི་ཁྲིམས་ཁང་ནས་ནག་ཉེས་ཕོག་སྟེ་ཁྲིམས་ཆད་ཕོག་ཡོད་པ་རེད། ཁ་ས་ཁོང་ལ་ཁྲིམས་ཐག་བཅད་པའི་སྐབས་ཁྲིམས་ཁང་གི་ཕྱིར་མི་མང་ཚོས་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་མ་ཟད་ཁོང་གིས་ངོས་ལ་ཉེས་འཛུགས་བྱས་པ་ནི་དྲང་བདེན་དང་དངོས་ཡོད་གནས་ཚུལ་མཐུན་པའི་བདེན་པ་རྩ་བ་ནས་མ་རེད་ལ་གྱོད་འཛུགས་བྱེད་པ་དེ་དག་ངས་ནག་ཉེས་སུ་ངོས་ལེན་བྱེད་ཀྱི་མེད་ཅེས་གསུངས་ཡོད་པ་རེད། དེ་དང་ཕྱོགས་མཚུངས་འབྲེལ་ཡོད་ཁྲིམས་རྩོད་པ་ཞིག་གིས་ཀྱང་ཁྲིམས་ཆད་འདི་ནི་གཞི་མེད་དང་ཁུངས་ལྡན་མིན་པ་དྲང་བདེན་རྩ་བ་ནས་མེད་པ་ཞིག་རེད་ཅེས་གསུངས་ནས་ཆབ་སྲིད་ཀྱི་དགོས་མཁོ་དང་བསྟུན་ནས་ཉེས་མེད་ཉེས་འཛུགས་བྱེད་པ་ཞིག་ཡིན་པའི་སྐོར་ཐག་གཅོད་འདིར་སྐྱོན་བརྗོད་བྱས་འདུག།
ཡང་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་འགྲོ་བའི་རྟགས་མཚན་དུ། ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ནང་ཡུལ་ནང་གི་བཟོ་གྲྭ་ཁག་གི་ཐོན་སྐྱེད་ཉུང་དུ་ཕྱིན་ཡོད་པའི་གནས་ཚུལ་གསར་ཐོན་བྱུང་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི National Bureau of Statistics། ཞེས་པའི་བསྡོམས་རྩིས་ལས་ཁང་གིས་སྙན་ཐོ་བཏོན་པ་དེའི་ནང། རྒྱལ་ཁབ་ནང་གི། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ནང། PMI། ཞེས་པའི། ཚད་གཞལ་གྱི་ཨང་ཀི་དེ། བཞི་བཅུ་ཞེ་དགུ་ལས་མ་ལོངས་པ་དེ་ནི་བཟོ་གྲྭ་ཁག་གི་ཐོན་སྐྱེད་དེ་མར་ཟགས་པའི་རྟགས་མཚན་ཡིན་པ་དང། ཚད་གཞལ་གྱི་ཨང་ཀི་དེ་བརྒྱ་ཐམ་པ་ནས་བརྩིས་ན་ཨང་ཀི་ལྔ་བཅུ་མན་ཆད་ཐོན་སྐྱེད་ཐོག་མར་ཟགས་པར་བརྩི་སྲོལ་ཡོད་པ་རེད་འདུག། གོང་ཞུས་ཀྱི་ཨང་ཀི་དེ། འདས་པའི་ཟླ་བ་དགུ་པའི་ནང་མ་གཏོགས་ཟླ་ངོ་བརྒྱད་ཀྱི་རིང་མར་ཆག་པའི་གནས་ཚུལ་བྱུང་ཡོད་པ་རེད་འདུག་རྒྱ་ནག་གི་སྤྱི་ཡོངས་ཀྱི་དཔལ་འབྱོར་དེ་ཏོག་དབྱིབས་ནད་ཡམས་རྗེས་འཕེལ་རྒྱས་ཐོག་དཀའ་ངལ་མུ་མཐུད་འཕྲད་པར་ལྟོས་མེད་ཀྱིས་འདས་པའི་ལོ་དེའི་ཟླ་ངོ་དགུའི་རིང་དཔལ་འབྱོར་འཕེལ་རྒྱས་དེ་བརྒྱ་ཆ་ལྔ་དང་གྲངས་ཆུང་གཉིས་ཙམ་བྱུང་ཡོད་པ་རེད་འདུག། འདས་པའི་ཟླ་ངོ་འགའ་ཤས་ནང་རྒྱ་ནག་གཞུང་གིས་ཡུལ་གྱི་དཔལ་འབྱོར་འཕེལ་རྒྱས་གཏོང་ཆེད་ཚོགས་པ་སོགས་འཛུགས་སྐྲུན་གྱི་ལས་དོན་ཁག་གི་ཐོག་དངུལ་དོན་གཏོང་བ་དང་དངུལ་སྐྱེད་གཅོག་ཆ་བྱས་པ་དང། ས་ཁང་ཚོང་ལས་ཐོག་དངུལ་བུན་ལེན་ཕྱོགས་ཀྱི་ཡིག་ཆ་ཉུང་དུ་གཏོང་བ་སོགས་ཀྱི་སྲིད་ཇུས་ཁག་ཅིག་ལག་བསྟར་བྱས་ཡོད་པ་རེད་འདུག། རྒྱ་ནག་གཞུང་གིས་ས་ཁང་ཚོང་ལས་ཐོག་དངུལ་བུན་སྤྲོད་འཇལ་མ་ཐུབ་པའི་དཀའ་རྙོག་དེར་གདོང་ལེན་གྱི་ཆེད་སྟངས་འཛིན་ནན་པོ་བྱས་པར་ལྟོས་མེད་ཀྱིས་ས་ཁང་ཚོང་ལས་ཀྱི་སྡེ་ཁག་གི་དཔལ་འབྱོར་དེ་ད་དུང་རྒྱ་སྐྱེད་འགྲོ་བཞིན་ཡོད་པའི་རྟགས་མཚན་མངོན་གསལ་ཐོན་ཡོད་པ་རེད་འདུག་གཞན་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་ཁེ་ས་ཕྱི་ལོ་གསར་བཞད་ཀྱི་གསུང་བཤད་གནང་བའི་ནང། རྒྱ་ནག་གི་དཔལ་འབྱོར་གྱི་གནས་བབ་དེ་རྒྱུན་སྲིང་ཆེ་བ་དང་འགྲོ་རྒྱུག་ནི་དེ་སྔ་དང་མི་འདྲ་བ་ཞིག་ཡོད་པའི་སྐོར་གླེང་ཡོད་པ་རེད་འདུག། ཡང། གསར་འགྱུར་གཞན་ཞིག་ལ་ཡུཀ་རེན་གྱི་སྲིད་འཛིན་མཆོག་གིས་ལོ་གསར་པའི་འཚམས་འདྲིའི་ནང་རྒྱལ་ཁབ་ནང་འགྲོ་བཞིན་པའི་དམག་དོན་གྱི་ཐོག་ནས་ལྡོག་ལན་འཇལ་བཞིན་པའི་སྐོར་གསུངས་ཡོད་ཀྱང་ར་ཤི་ཡའི་སྲིད་འཛིན་གྱིས་སྔ་ལོ་དང་མི་འདྲ་བར་དམག་གི་སྐོར་དམིགས་བསལ་མངོན་གསལ་དོད་པོས་གསུངས་མེད་པར་རྒྱལ་ཁབ་ཀྱི་ཆིག་སྒྲིལ་སྐོར་གསུངས་ཡོད་པ་རེད། དེ་ཡང་ཡུཀ་རེན་གྱི་སྲིད་འཛིན་ཟི་ལན་སི་ཀི་མཆོག་གིས་རྒྱལ་ཡོངས་བརྙན་འཕྲིན་བརྒྱུད་ཕྱི་ལོ་གསར་པའི་ཉིན་འཚམས་འདྲིའི་གསུང་འཕྲིན་གནང་བའི་ནང། ང་ཚོའི་ཐོག་ས་དང་གནམ་ཐོག་གཉིས་ཀའི་ཐོག་ནས་མེ་ཤུགས་འཕུར་མདེལ་དང་གོ་མཚོན་རིགས་འདྲ་མིན་ག་འདྲ་ཞིག་བེད་སྤྱོད་བཏང་ནས་ང་ཚོར་འཇིགས་སྐུལ་བཏང་ཡང། གཏོར་རྒོལ་གཏོང་རྩིས་བྱས་ཀྱང། ང་ཚོས་ཞུམ་པ་མེད་པར་ནུས་པ་མཉམ་སྤུངས་ཀྱི་ཐོག་ནས་ཕར་རྒོལ་དང་གོང་བུའི་ཆིག་སྒྲིལ་གྱི་ནུས་པ་རྩ་བ་ནས་ཉམས་བཅུག་གི་མ་རེད་ལ། ནམ་ཞིག་ཡུཀ་རེན་རྒྱལ་ཁབ་འདི་སླར་གསོ་ཡོང་རྒྱུར་ཆོད་སེམས་བརྟན་པོ་ཡོད་ཅེས་སྐར་མ་ཉི་ཤུའི་གསུང་འཕྲིན་གནང། དམག་དང་འབྲེལ་བའི་སྐོར་ཐེངས་བཅུ་བཞི་ཙམ་ལུང་འདྲེན་གནང་ཡོད་པ་རེད། ཡང་ར་ཤི་ཡའི་སྲིད་འཛིན་པུ་ཏིན་གྱིས་ཕྱི་ལོ་གསར་པའི་གསུང་འཕྲིན་སྔ་ལོ་དང་མི་འདྲ་བར་སྐར་མ་བཞིའི་ནང་གསུངས་པའི་སྐབས་དམིགས་བསལ་དམག་དང་འབྲེལ་བའི་སྐོར་གླེང་སློང་མ་ཡིན་པར། ང་ཚོས་ག་དུས་ཡིན་ནའང་དཀའ་ངལ་ག་འདྲ་ཞིག་བྱུང་རུང་དེ་དག་ལ་གདོང་ལེན་མཐའ་གཅིག་ཏུ་བྱས་ནས་སེལ་ཐབས་བྱེད་ཀྱི་ཡོད་ལ། ཕྱི་ཕྱོགས་ནས་ང་ཚོའི་ཆིག་སྒྲིལ་ལ་གཏོར་བཤིག་གཏོང་ཐབས་བྱས་ཀྱང་དེ་དག་ལམ་ལྷོང་འགྲོ་བཅུག་གི་མ་རེད། ང་ཚོ་རྒྱལ་ཁབ་གཅིག་དང་ཁྱིམ་ཚང་གཅིག་རེད་གསུངས་ཏེ་གང་ལྟར་ཡུཀ་རེན་ཞེས་མིང་གསལ་པོ་མ་འབོད་པའི་ཐོག་ནས་གདོང་ལེན་མུ་མཐུད་ནས་བྱེད་རྒྱུའི་བརྡ་ལན་སྤྲད་ཡོད་པ་རེད། ར་ཤི་ཡས་ཡུཀ་རེན་ཐོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་འགོ་སྟོད་ནས་ཚུར་རྒོལ་གྱིས་ད་ལྟའང་ཕྱོགས་གཉིས་ཀའི་ཐོག་དམག་མཚམས་བཞག་ཐུབ་མེད་པ་རེད། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན།
ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས། Marco Rubio། ཡིས་རྒྱ་ནག་དམར་པོའི་གཞུང་གི་སྲིད་བྱུས་འཛིན་ཕྱོགས་ཐོག་ལོ་མང་རིང་སྐྱོན་བརྗོད་གནང་བ་བཞིན། ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་ཡང X ཞེས་པའི་བརྡ་འཕྲིན་ཐོག་གནས་ཚུལ་ཞིག་བཀོད་པ་དེའི་ནང་རྒྱ་ནག་གཞུང་གིས་ཏིག་ཏོག་ཐོག་སྟངས་འཛིན་བྱེད་བབས་དེ་ནི་ཨ་མི་རི་ཀའི་ནང་གནས་ཚུལ་ཁག་མི་ཤེས་པ་བཟོ་བྱེད་དང་ཨ་མི་རི་ཀའི་ནུས་པ་ཆུང་དུ་གཏོང་བའི་ལས་དོན་གྱི་ཆ་ཤས་ཤིག་པ་རེད་ཅེས་བཀོད་གནང་ཡོད་པ་རེད་འདུག། གོང་ཞུས་ཀྱི་གནས་ཚུལ་དང་འབྲེལ་བའི་ཐད་ཉེ་སྔོན། ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་འཐུས་མི་རྣམས་ཀྱིས། རྒྱ་ནག་གི་སྤྱི་ཚོགས་དྲ་རྒྱའི་མཉེན་ཆས། TikTok། ཁྲིམས་མཐུན་གྱིས་བཀག་འགོག་བྱེད་མིན་ཐད་འོས་བསྡུ་གནང་སྐབས་འཐུས་མི་ཉི་ཤུ་རྩ་བཞི་ཡིས་དེར་རྒྱབ་སྐྱོར་དང། འཐུས་མི་བཅུ་དྲུག་ཡིས་དེར་མོས་མཐུན་གནང་མེད་པ་རེད་འདུག་ཁྲིམས་འཆར་དེ་བཏོན་གནང་མཁན་ནི། ཚོགས་ཆུང་དེའི་ཚོགས་གཙོ། ཨ་རིའི་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས། Michael McCaul ཡིན་པ་དང། ཁོང་ནི་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་རྒྱབ་སྐྱོར་ཁྲིམས་འཆར་བཏོན་གནང་མཁན་དང། དེ་མིན་བོད་དོན་དང་འབྲེལ་བའི་ཨ་རིའི་གྲོས་ཚོགས་ནང་གྲོས་ཆོད་དང་ཁྲིམས་འཆར་ཁག་ལ་རྒྱབ་སྐྱོར་གནང་མཁན་གྱི་གནད་ཡོད་དཔོན་རིགས་ཤིག་ཡིན་པ་རེད། ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་རྒྱ་ནག་གི་སྤྱི་ཚོགས་དྲ་རྒྱའི་མཉེན་ཆས TikTok དེ་བཞིན་བཀག་འགོག་བྱེད་རྒྱུ། ཉིས་སྟོང་ཉི་ཤུ་རྩ་གཉིས་ལོ་མཇུག་ནང་ཨ་རིའི་གྲོས་ཚོགས་སུ་གྲོས་ཆོད་གཏན་འབེབས་གནང་ཡོད་པ་རེད་འདུག།
རྒྱ་ནག་གི་ཀན་སུའུ་ཞིང་ཆེན་ཁུལ་ཉེ་ཆར་ས་ཡོམ་གྱི་གོད་ཆག་ཚབས་ཆེན་ཕོག་ཡུལ་དུ་རྐྱེན་འདས་སུ་ཕྱིན་པའི་མིའི་ཕུང་པོ་གསར་དུ་རྙེད་སོན་བྱུང་སྟེ་ད་ཆ་ས་ཡོམ་གྱི་དོན་རྐྱེན་འོག་རྐྱེན་འདས་སུ་ཕྱིན་པའི་གྲངས་འབོར་བརྒྱ་དང་ལྔ་བཅུ་ང་གཅིག་ཆགས་ཡོད་འདུག་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་ཉིན་རྒྱ་ནག་གི་ཀན་སུའུ་ཞིང་ཆེན་གྱི་ཇི་ཤི་ཧྲན་མངའ་ཁུལ་དུ་ས་ཡོམ་འགུལ་ཚད་དྲུག་དང་ཕྱེད་ཀ་བརྒྱབ་སྟེ་ཁུལ་དེའི་ཉེ་འཁྲིས་ཀྱི་མཚོ་སྔོན་ཞིང་ཆེན་གྱི་ས་ཁུལ་ཁག་ཏུའང་ས་རུད་སོགས་ཀྱི་དོ་ཕོག་ཤུགས་ཆེ་ཐེབས་ཡོད་པ་དང། ཁ་སང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་མཚོ་སྔོན་ཁུལ་ནས་ས་ཡོམ་གྱི་གོད་ཆག་ཕོག་པའི་འོག་མིའི་ཕུང་པོ་གཉིས་སླར་ཡང་རྙེད་སོན་བྱུང་ཡོད་པ་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་གྱིས་གནས་ཚུལ་སྤེལ་འདུག་བདུན་ཕྲག་གཉིས་གོང་ས་ཡོམ་བརྒྱབ་ཡུལ་ས་ཁུལ་དེ་དག་ནང་གཙོ་བོ་རྒྱ་ཁ་ཆེ་ཧུའི་མི་རིགས་ཡིན་འདུག་ལ། ཁང་པ་མང་ཆེ་བ་རྡོ་རྩིག་དང་ས་ཕག་སོགས་མ་ཡིན་པར། ས་གཅིག་པུས་བརྒྱབ་པའི་ལམ་སྲོལ་ཡོད་ཙང་ས་ཡོམ་སོགས་བརྒྱབ་པའི་སྐབས། སྲུང་སྐྱོབ་བྱེད་མི་ཐུབ་པ་མ་ཟད་ས་མཐོའི་སྟེང་ཆར་བ་སོགས་ཀྱིས་རང་བཞིན་གྱི་ས་ཡོམ་ལས་མྱུར་སྐྱོབ་བྱེད་པར་དཀའ་ངལ་འཕྲད་ཀྱི་ཡོད་པ་ས་གནས་གཞུང་གི་ལས་བྱེད་པས་འགྲེལ་བརྗོད་བྱས་འདུག་སྔ་ལོའི་ལོ་མཇུག་ཏུ་ས་ཡོམ་བརྒྱབ་ཡུལ་གྱི་ས་ཁུལ་ནས་འདི་ག་རླུང་འཕྲིན་ཁང་ལ་གནས་ཚུལ་ཤེས་རྟོགས་བྱུང་བའི་ནང། བོད་ནང་ས་ཡོམ་བྱུང་ཡུལ་གཙོ་བོ། ཡ་རྫི་རྫོང་གི་རྡོ་སྦིས། སྟོང་རི་ལྷ་མཚོའི་རི་རྒྱུད་ཀྱི་གཏེར་ཁ་ལུང་དང་ཉག་མོ། འོད་དཔལ། རྡོ་སྦིས་གྲྭ་ཚང་དང་གསེར་གྲོང། ཁྱི་སྨད། སྟོད་ར། སྤྱང་ཤར་སོགས་ཀྱི་སྡེ་བ་ཁག་ཏུ་སྡོད་ཁང་ལ་གཏོར་བཤིག་ཤུགས་ཆེ་ཐེབས་ཡོད་ན་ཡང་རྒྱ་ནག་གཞུང་ནས་ས་ཡོམ་བརྒྱབ་པའི་རྗེས་སུ་ཉིན་གྲངས་གསུམ་ཕྱིན་པའི་རྗེས་སུ་མ་གཏོགས། གུར་ཕུབ་མེད་པ་དང་དེ་ལས་རོགས་སྐྱོར་དམིགས་བསལ་གང་ཡང་བྱས་མེད་པ་རེད། འོན་ཀྱང་གཞུང་འབྲེལ་གྱི་ཐོག་ནས་དོ་ཁུར་དེ་ཙམ་བྱས་མེད་ཀྱང་བོད་ནང་གི་ས་ཕྱོགས་གང་ས་ནས་མི་སྒེར་པ་དང་ཚོགས་པ་དགོན་སྡེ་སོགས་ཀྱིས་དངུལ་དང་ཅ་དངོས་སུ་རོགས་རམ་ཤུགས་ཆེ་བྱས་ཡོད་པར་བརྟེན་དེ་ཙམ་གྱི་དཀའ་ངལ་བྱུང་མེད་པ་བོད་ནང་ནས་བོད་མི་ཁག་ཅིག་གིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་མཁོ་སྤྲོད་བྱས་ཡོད་པ་རེད། ཐེངས་འདིའི་ས་ཡོམ་འདི་ནི་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ས་ཡོམ་ཤུགས་ཆེ་བརྒྱབ་པའི་རྗེས་སུ་ད་རེས་འགུལ་ཚད་ཤུགས་ཆེ་འདི་ལྟ་བུ་བརྒྱབ་པ་ཐོག་མ་དེ་ཆགས་ཀྱི་ཡོད་འདུག།

ད་ལྟའི་ཆར་བོད་ཀྱི་ལོ་རྒྱུས་སྨྲ་བ། Rahul Sankrityayan མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་དགུ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་བར་མཁོ་སྤྲོད་གནང་བའི་བོད་ཀྱི་རྩ་ཆེའི་ཕྱག་དཔེ་རྙིང་པ་ཁག་དང་དངོས་ཆས་གཞན་ཁག་དེ་དག Bihar Museum ཞེས་པའི་འགྲེམས་སྟོན་ཁང་དེར་མུ་མཐུད་གནས་རྒྱུའི་ཐག་གཅོད་གནང་ཡང་དེ་དག་མཁས་དབང་ཁག་གིས་མིག་གིས་མཐོང་ཚན་རིག་དང་མཐུན་པའི་ཐོག་ཐོ་འགོད་གནང་དགོས་པའི་སྐོར་ཁོང་གི་སྲས་མོ་ལྕམ། Jaya སན་ཀི་རིད་ཡཱ་ཡན་ཡིས་བརྗོད་ཡོད་པ་རེད་འདུག་བྷི་ཧར་གྱི Patna Museum ཞེས་པའི་འགྲེམས་སྟོན་ཁང་དེའི་ལས་བྱེད་རྣམས་ཀྱིས་གོང་ཞུས་ཀྱི་རྩ་ཆེའི་དངོས་ཆས་དེ་དག་འགྲེམས་སྟོན་ཁང་དེ་ཡོད་སའི Bihar Research Society ཞེས་པ་དེར་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་བོད་ཀྱི་ལོ་རྒྱུས་སྨྲ་བ Rahul། Sankrityayan མཆོག་བོད་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་དགུ་ལོ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་བར་ཐེངས་བཞི་ཕེབས་ནས་མཁོ་སྒྲུབ་གནང་བའི་ནང། བོད་ཀྱི་རྩ་ཆེའི་དཔེ་དེབ་རྙིང་པ་དང་སྐུ་ཐང། འདྲ་སྐུ། དངུལ་གྱི་ཊམ་ཀ། རྒྱན་ཆ་དང་གྱོན་གོས་སོགས་དངོས་ཆས་གྲངས་ཆིག་སྟོང་དྲུག་བརྒྱ་ལྷག་ཡོད་པ་དེ་དག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་བར་ཚོགས་གསོག་གནང་ཡོད་པ་རེད་འདུག།
འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གནས་འཕྲིན་ལེ་ཚན་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ལ་བཀའ་ཆོས་བསྩལ་གནང་ཁག་ཞུ་ཕྱིར་གནས་མཇལ་ཆེད་ལྡི་ལི་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་བོད་མི་བགྲེས་སོང་བཅུ་གྲངས་ཤིག་གནས་མཆོག་རྡོ་རྗེ་གདན་ལ་འཁྲིད་གནང་བས་བོད་མི་བགྲེས་སོང་རྣམས་ཀྱིས་ལྡི་ལི་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ལ་ཐུགས་རྗེ་ཆེ་ཞུས་པ་སོགས་ཀྱི་སྐོར་གསན་གྱི་རེད་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། གསན་མཁན་རྣམ་པ་ལྷན་རྒྱས་ལ་ཕྱི་ལོ་གསར་དུ་བཞད་པའི་དགའ་སྟོན་གྱི་ཉིན་འདིར་འཚམས་འདྲི་མང་པོ་ཞུས་པ་དང་སྦྲགས་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ནས་སུམ་ཅུ་སོ་གཅིག་བར་གནས་མཆོག་རྡོ་རྗེ་གདན་ལ་གསུང་ཆོས་སྩལ་གནང་དང། ད་རེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་སྐབས་ཆེད་བཅར་ཞུ་འདོད་ཡོད་ཀྱང་ཁྲིད་མཁན་མེད་པའམ་ཡང་ན་འགྲོ་སོང་གཏོང་གནང་རྒྱུ་མེད་པའི་བོད་མི་བགྲེས་སོང་བཅུ་གྲངས་ཤིག་རྒྱ་གར་གྱི་རྒྱལ་ས་ལྡི་ལི་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ཁྲིད་གནང་བ་རྣམས་ཁ་སང་སྔ་དྲོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཇམ་དཔལ་དབྱངས་ཀྱི་རྗེས་གནང་སྩལ་གནང་མཛད་པའི་རྗེས་སུ་ཁོང་རྣམས་གནས་མཆོག་རྡོ་རྗེ་གདན་གྱི་ཉེ་འཁྲིས་སུ་ཡོད་པའི་གནས་ས་ཁག་ལ་གནས་མཇལ་དུ་ཁྲིད་གནང་འདུག། ད་རེས་ལྡི་ལི་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་བོད་མི་བགྲེས་སོང་རྣམས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་རྒྱུ་སོགས་ཀྱི་ཆེད་གནས་མཆོག་རྡོ་རྗེ་གདན་ལ་ཁྲིད་གནང་བ་དེ་ཧ་ཅང་ཚགས་ཚུད་པོའི་ངང་གོ་སྒྲིག་ཞུས་སྟབས་ཁོང་རྣམས་དགའ་པོ་སྐྱིད་པོ་བྱུང་ནས་ལྡི་ལི་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ལ

བསྟན་འཛིན་ལེགས་བཤད་ལགས་ཀྱིས video བརྙན་པར་བཏང་གནང་བ་ནས་ཟུར་འདོན་ཞུས་པ་ཡིན། འདིའི་བརྒྱུད་རིམ་སྐོར་ཞུས་པ་ཡིན་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་མགོ་སྟོད་ནས་བཟུང། བསམ་ཡས་གླིང་བོད་མིའི་གཞིས་སྒར་གྱི་དགོན་པའི་མདུན་ཐང་ལ་རྒྱ་ཅོག་བཙུགས་ནས་གནས་མཆོག་རྡོ་རྗེ་གདན་སོགས་ལ་གནས་མཇལ་དུ་ཕེབས་འདོད་ཡོད་ཀྱང་ཁྲིད་མཁན་མེད་པའི་བགྲེས་སོང་རྣམས་ཀྱི་མཚན་གཞུང་བསྡུ་རུབ་གནང་འགོ་བཙུགས་འདུག་པས། སྐབས་དེར་ས་གནས་གཞོན་ནུས་ངོ་དེབ་བརྒྱུད་ནས་གསལ་བསྒྲགས་གནང་བའི་དུམ་བུ་ཞིག་གསན་རོགས་གནང། བསམ་ཡས་གླིང་མི་དམངས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཨ་ནི་ཤི་ཏང་བ་ཚོགས་འདི་དགོན་པའི་མདུན་ལ་ང་རང་ཚོ་གི་དེ་རྒྱ་ཆེར་བརྩིའུ་བྱས་ཡོད་ར་ཨ་ནི་དགུང་ལོ་ལྔ་བཅུ་ང་ང་རང་ལ་གལ་སྲིད་རྡོ་རྗེ་གདན་ལ་གནས་སྐོར་བྱེད་ས་ལ་དངུལ་དངུལ་དཀའ་ངལ་ཡོད་ན་རེད་མེད་ན་རེད་ཨ་ནི་སུ་འགྲོ་ཡས་འདོད་པ་ཡོད་ན་ང་རང་ཚོ་ལ་དེ་འབྲེལ་བ་བྱེད་རོགས་ཞེས་ཞུ་ཡ་ཡིན་ང་ཚོ་དེ་དེ་རིང་སྟེ་བོད་སིའུ་ཉི་མ་དང་པོ་རེད་ང་ད་སིའུ་རེད། ད་ནི་ང་རང་ཚོས་ཞུ་ཡ་ཞིག་ལ Confusion ཁ་ཤས་ཞིག་འདུག་ང་ཚོ་དེ་དངུལ་མེད་མཁན་ལ་འགྲོ་སོང་ཆ་ཚང་ང་རང་ལྡི་ལི་ས་གནས་གཞོན་ནུ་རང་གིས་ལྟ་གོ་རེད་ཨ་ནི། གལ་སྲིད་དངུལ་ཡོད་པ་ཡིན་ན་འཁྲིད་མཁན་མེད་པ་ཡིན་ན་ཁོང་ཚོ་ང་རང་ཚོ་མཉམ་པོར་འགྲོ་ན་ཡང་འགྲིག་གོ་རེད་ང་རང་ཚོས Registration བྱེད་བཞིན་རེད་འདི་ན་ལ་ད་ང་རང་ཚོ་གི་ལམ་སྟོན་སྟོན་བཞིན་རེད་ཕ་གི་ལ་གྲ་སྒྲིག་བྱེད་ཡ་བཞིན་རེད་ཕ་གི་ལ་ཟ་ས་བསྡད་ས་ཨ་ནི་ཚང་མ་ཡར་མར་འགྲོ་ཡ་ཚང་མ་ང་ཚོས་གྲ་སྒྲིག་བྱེད་བཞིན་རེད་ཨ་ནི་མི་འདྲ་སུ་རང་ཞིག་ཕེབས་ན་འགྲིག་གོ་རེད་ཨ་ནི་ང་ཚོ་དེ་དགོན་པའི་མདུན་ལ་ཕྱི་ཚེས་གཉིས་པ་ནས། ལྔ་པ་བར་དུ་ཡོད་ཚང་མ་ལོ་བྱེད་པའི་རེ་བ་ཡོད། ཡང་བོད་མི་བགྲེས་སོང་ཉམ་ཐག་རྣམས་ཀྱི་འགྲོ་སོང་ཆ་ཚང་ལྡི་ལི་བསམ་ཡས་གླིང་ས་གནས་གཞོན་ནུས་གཏོང་གནང་རྒྱུའི་ཐག་གཅོད་གནང་སྐོར་ས་གནས་གཞོན་ལྷན་གྱི་ཚོགས་གཙོ་བསྟན་འཛིན་ལེགས་བཤད་ལགས་ཀྱིས་གསུངས་དོན། ང་རང་ཚོ་ལ་ནམ་དགོས་སྐལ་ལ་ཡིན་ངེས་ཀྱི་ཡིན་ང་ཚོས་ཁོང་ཚོ་གི་འདིར་ཕྱིར་རོལ་བྱེད་ཟེར་དུས་ཚོད་མེད་ཨ་ནི་ང་ཚོ་གི་ད་ང་རང་ཚོ་གྲོས་བྱས་ཨ་ནི། རྒྱུན་ལས་ཚང་མ་གྲོས་བྱས་ནས་ང་རང་ཚོ་གི་འདི་འཁྲིད་ཡས་འདི་ང་ཚོ་གི་ཐག་བཅད་རེད་ཨ་ནི་འགྲོ་སོང་འདི་ཆ་ཚང་ལྡི་ལི་གཞོན་ནུ་རང་གིས་གཏོང་ཡས་ཞིག་ང་ཚོས་ཐག་བཅད་ར། ཡང་ཁོང་གིས་སྔ་ལོ་ཡང་ལྡི་ལི་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་བོད་མི་བགྲེས་སོང་བཅུ་གནས་མཆོག་རྡོ་རྗེ་གདན་སོགས་ལ་གནས་མཇལ་ལ་འཁྲིད་གནང་བ་དང་ད་ལོ་ཡང་དེ་དེ་བཞིན་གནང་སྟེ་གང་ལྟར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་རྒྱུ་དང། གནས་མཆོག་རྡོ་རྗེ་གདན་ནས་ཝཱ་ར་ཎ་སི་དང་རྩྭ་མཆོག་གྲོང་སོགས་ལ་གནས་མཇལ་ལ་ཕེབས་རྒྱུར་ཉིན་གྲངས་བཅོ་ལྔ་ནས་བཅུ་བདུན་བར་འགོར་རྒྱུ་ཡིན་སྐོར་གསུངས་དོན།
བདག་ཉིད་དང་ང་རང་ཚོ་རྒན་གོག་བཅུ་ཡོད་ཨ་ནི་རྒྱུན་ལས་གསུམ་བྱས་ཨ་ནི་སྨན་ཞབས་པ་གཅིག་ཡོད་ར་ང་ཚོ་མི་བཅུ་བཞི་འགྲོ་གོ་རེད་བདག་གཉིས་ལ་ཨ་ནི་ད་ལོ་བི་དག་རང་འགྲོ་རེད་གྲོས་ཚགས་འདི་ང་ཚོ་ཏ་རིག་ཉི་ཤུ་རྩ་དྲུག་ལ་ཐོན་ཨ་ནི་རྩ་དགུ་སུམ་ཅུ་སོ་གཅིག་ལ་གསུང་ཆོས་ཉན་ཨ་ནི་ཏ་རིག་གཅིག་ལ་བརྟན་བཞུགས་བྱས། ཨ་ཉི་མ་གཅིག Rest བྱས་ནས་དེའི་རྗེས་ལ་ང་ཚོ་བཻ་ཤཱ་ལི་ལ་ཉི་མ་གཅིག་ཀུ་ཤི་ན་ག་ར་ཉི་མ་གཅིག་ཝཱ་ར་ཎ་སི་ཉི་མ་གཅིག་བྱས་ཨ་ནེ་ཙེ་ཨ་འདི་ནི་གནས་སྐོར་ས་ས་ཆ་གཅིག་ག་འདྲ་ཡོད་འདི་མིང་འདི་དྲན་པ་ཡག་པོ་གསོས་མི་འདུག་དེ་ཚོ་ཚང་མ་གནས་སྐོར་བྱས་འཁྲིད་གོ་རེད་ཉི་མ་བཅོ་ལྔ་བཅུ་བདུན་ཙམ་འགོར་རེད་འདི་ཚང་མ་སྡོམ་ཡིན། ཡང་བསྟན་འཛིན་ལེགས་བཤད་ལགས་ཀྱིས་མི་རེ་རེར་འགྲོ་སོང་ཧིན་སྒོར་སྟོང་ཕྲག་ལྔ་བཅུ་རེ་གཏོང་རྒྱུའི་ཚད་གཞི་བཟོས་གནང་སྐོར་མུ་མཐུད་ནས་གསུངས་དོན། ང་ཚོ་གི་འགྲོ་སོང་དེ་མི་གཅིག་ལ་ད་ང་ཚོ་སྟོང་ཕྲག་ལྔ་བཅུ་ལྔ་བཅུ་ང་ཚོས་གཏོང་གོ་རེད་ཨ་ནི་སྟོང་ཕྲག་ལྔ་བཅུ་ལྔ་བཅུ་ང་ཚོ་གི་བདུན་ཞིག་ནི་མི་གཅིག་ལ་ང་ཚོ་གི་ཚད་འདྲ་ཞིག་བཟོས་ནས་འཁྲིད་གོ་རེད། དེའི་ཆེད་དུ་སྤྱི་ཟླ་བཅུ་གཉིས་པའི་ཚེས་དྲུག་ཉིན་ལྷག་དཀར་གྱི་སྒོར་གཞས་འཁྲབ་སྟོན་གོ་སྒྲིག་ཞུས་པ་དང་བསྟུན་ནས་མི་མང་ས་ནས་ཞལ་འདེབས་བསྡུ་རུབ་ཞུ་རྒྱུའི་ལས་འགུལ་ཞིག་བརྩམས་འདུག།

ཨེ་ཅེ་ཀ་འདུལ་ཟིན་ཁྲི་དེ་དུས་སྐྱག་ཁ་ལོག་རེད་ཧྥ་ནིང་འགྲོ་ཤི་གོ་དུ་ར་ཨ་ནི་ང་ཚོ་ད་རིང་ད་དང་པོ་དང་པོ་ཕ་རུ་ལ་ད་ཞལ་འདེབས་འགྲོ་སྙིང་རྗེ་ང་རང་ཚོ་དཀའ་ལས་ན་པ་ཡི་ཨ་དུས་དེ་རེད་ཨ་ནི་ཚོགས་གཙོ་གི་འགོ་ཁྲིད་ཡོད་ཐོག་ནས་ཞལ་འདེབས་ག་ལ་གང་འཚམ་བྱུང་སོང་ཨ་ནི་ཞི་ཚང་མ་ལ་དངོས་གནས་བར་སྙིང་ཐག་པ་ཐུགས་རྗེ་གནང་ལེ་ཡི་ར། ཡང་ཚོགས་གཙོ་བསྟན་འཛིན་ལེགས་བཤད་ལགས་ཀྱིས་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་ནས་བགྲེས་སོང་འགོ་ཁྲིད་གནང་རྒྱུ་ཡོད་པ་དང་བོད་མི་བགྲེས་སོང་རྣམས་ལ་ཞབས་ཕྱི་ཞུ་མཁན་ས་གནས་གཞོན་ལྷན་གྱི་རྒྱུན་ལས་གསུམ་དང་དང་བླངས་པ་གཉིས་སྨན་ཞབས་པ་གཅིག་བཅས་མི་གྲངས་བཅོ་ལྔ་ཡོད་པ་དང་ཡང་ཁོང་རྣམས་གནས་མཆོག་རྡོ་རྗེ་གདན་ནས་ཝ་ར་ཎ་སི་སོགས་གནས་ཆེན་ཁག་ལ་གནས་གཟིགས་ལ་ཕེབས་སྐབས་མི་གྲངས་དེ་ལས་མང་བ་ཆགས་རྒྱུ་ཡིན་སྐོར་གསུངས་དོན། ང་ཚོ་གི་ཡང་དག་ཁྲིད་ཡ་དེ་ནང་ལ་ང་ཚོ་གི་སྤྲོ་སྐྱིད་དང་ང་རང་ཚོ་ལ་མཉམ་དུ་འགྲོ་མཁན་ཡང་དག་རྒན་རྒོན་དགུ་ཡོད་རེད། རྒན་རྒོན་དགུ་བྱས་ཨ་ནི་ང་ཚོ་རྒྱུན་ལས་གསུམ་བྱས་ཨ་འདི་ག་ལ་བོ་ལིན་ཏྲིར་གཉིས་ཡོད་ར་ད་ང་ཚོ་ནར་སི་གོ་ར་སྙམ་དང་ནར་སི་མིན་ན་ཡང་ག་ལི་ཏྲིའི་ར་ལང་ག་ན་སི་ར། ཨ་ནི་ག་ཡ་ནི་ང་ཚོ་ཉན་པ་བྱ་ཨིན་ཆིང་ཡ་མི་ཨོ་སོའི་ས་རེད་ད་ང་ཚོ་ལ་ཕོང་ཏན་ཏྲི་ལི་གི་ཕན་མ་ནི་ང་ཁོན་ཆི་ཁོན་ཆི་ཨིན་པོ་བྱ་ཨིན་ཆིང་ཀུ་ཆི་ཀུ་ཆི་ཨེན་ཏྲེ་རུ་ལ་འདི་ཡ་ང་ཚོ་ཡ་ཡ་ཡ་ཡིན་ཏན་ཡིན་ལ་ནི་ཨ་ནི་ང་ཚོ་ཨ་ད་གི་ཐོ་གེ་གེ་ན་མི་ཅིའུ་ས་འདི་ཐེ་བ་ལེ་སི་ར་ཨོ་ནི་ཚང་མ་ག་ཡ་ནི་ང་ཚོ་ཁྲིད་ཀྱི་རེད། ང་ནི་ཡང་དག་བཏང་བ་ཚོ། ད་རེས་ངའི་རྩ་འཁྲུག་ལ་ཞོགས་ཁའི་ཆུ་ཚོད་དགུ་པ་ནས་འདི་ནས་མར་ཐོན་དུས་ཆུ་ཚོད་བཅུ་གཉིས་དང་ཕྱེད་ཀ་ལ་ང་ཚོ train འདྲ། བི་ན་མ་ཚང་མ་ང་ཚོ་གི་ཡང་དག་སྡོད་ས་ཟ་ས་སྤུ་ར་གྲ་སྒྲིག་བྱས་ཚར་ཡིན་ང་རང་ཚོ་རྒྱུན་ལས་ཅིག་ཕ་ལ་ག་ཡ་ག་ཡ་ལ་ཁོ་རང་སྔོན་ལ་བཏང་ཚར་ཡིན་ཁོ་རང་ཕ་ལ་ཚང་མ་གྲ་སྒྲིག་བྱས་ཚར་རེད་ང་ཚོ་ད་རེས་ངའི་རྩ་འཁྲུག་འདི་ནས་མར་ཐོན་ཡ་ཡིན་ལགས་སོ་ལགས། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ལ་ཆིབས་སྒྱུར་བསྐྱངས་གནང་གིས་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པའི་སྐབས་འདིར་ཕྱི་ནང་མི་རིགས་མང་པོ་འདུ་འཛོམས་བྱུང་བ་རྣམས་ལ་བོད་ཀྱི་གཞོན་ནུ་ལྷན་ཚོགས་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་གསལ་བསྒྲགས་ཁང་དང། ཕྱག་ཚོད་ཉི་ཤུ་རྩ་བཞིའི་རིང་ཆོས་ཞུ་བ་སུ་ཡིན་རུང་དཀའ་ངལ་བྱུང་ཚེ་ཞལ་པར་གནང་ས་ཛ་དྲག་གི་ལས་ཁང་དང་དེ་བཞིན་མེ་འཁོར་འབབ་ཚུགས་དང་སྣུམ་འཁོར་འབབ་ཚུགས་ནས་ཆོས་ཞུ་བ་རྣམས་ལ་མཐུན་འགྱུར་རོགས་རམ་གང་ལེགས་གནང་བཞིན་པ་དང་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་གྱི་ས་གནས་གཞོན་ལྷན་དང་མཚུངས་པར་ས་གནས་སོ་སོའི་ནང་གི་བོད་མི་བགྲེས་སོང་རྣམས་གནས་མཆོག་རྡོ་རྗེ་གདན་སོགས་ལ་གནས་མཇལ་དུ་ཁྲིད་གནང་བཞིན་པ་དེ་དག་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གཞན་དོན་སྒྲུབ་དགོས་པའི། ལམ་སྟོན་བཀའ་སློབ་ཕེབས་པ་ཁག་དངོས་སུ་གཞོན་ལྷན་གྱིས་ལག་བསྟར་ཞུ་བཞིན་པར་ཡི་རངས་བསྔགས་བརྗོད་ཞུ་མཁན་མང་པོ་འདུག་ཡང་བོད་ཀྱི་བུད་མེད་ལྷན་ཚོགས་དབུས་སྤྱི་ཁྱབ་རྒྱུན་ལས་ཁང་གིས་འགོ་ཁྲིད་གནང་སྟེ་ས་གནས་ཁག་ནས་ཆེད་ཕེབས་གནང་བའི་བོད་པའི་བུད་མེད་རྣམས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་གསུང་ཆོས་སྩལ་གནང་བའི་རྗེས་སུ་དུས་འཁོར་དབང་ཆེན་གྱི་གསུང་ཆོས་རྭ་བ་གཙང་བཟོ་དང་བུད་མེད་ཆོས་ཞུ་བ་རྣམས་ཀྱི་ལུས་བཤེར་གཏོང་གནང་རྒྱུ་སོགས་ལ་ཕྱག་རོགས་གང་ཡོང་ཞུས་ནས་སྤྱི་ཚོགས་ཞབས་ཞུ་སྒྲུབ་བཞིན་འདུག་པས་དེའི་སྐོར་བོད་ཀྱི་བུད་མེད་ལྷན་ཚོགས་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། ཨ་ནེ་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། གསུང་ཆོས་བཀའ་དྲིན་བསྩལ་བའི་སྐབས་སུ་རེད། ད་ནང་བཞིན་གྱི་ཆོས་བརྒྱུད་ཆེན་པོ་རྣམས་ཀྱི་རྡོ་བསིལ་སྨོན་ལམ་འཚོགས་པའི་སྐབས་སུ་ལ་ཨ་ནི་བོད་བུད་མེད་ལྷན་ཚོགས་ངོས་ནས་དང་བླངས་བ་གྲངས་སུམ་ཅུ་མན་སི་ཀའི་ངོས་ནས་རོ་ཨ་ནི་གྱི་ཁོར་ཡུག་གཙང་སོགས་དུ་འབྲེལ་གཅིག་ཞབས་ཕྱི་ཞུས་འདུག་རྡོ་བསིལ་གོ་སྐབས་བྱུང་སོང་ཟེར་བ་བཟང་པོ་ཞིག་བྱུང་སོང་ད་ནང་བཞིན་གྱི་ཨ་ཅག་ལགས་དེ་ལ་ལུས་བཤེར་གནང་དགོས་ཡ་དང་ད་ནང་བཞིན་གྱི་ཁྲུས་ཆུ་བཀྲམ་དགོས་ཡ་ད་ནང་བཞིན། ཚེ་རིལ་དང་ཚོགས་འདི་ཅིག་གང་ཐུབ་ཐུབ། ག་བ་ལ་ཅིག་ལས་ཀ་ཡོད་པ་རེ་བྱས་ནས་དེ་ལ་དང་བླངས་ཀྱིས་ཞབས་ཕྱི་ཞུ་ཡས་ཀྱི་སྐལ་བཟང་གི་གོ་སྐབས་ཅིག་ཐོབ་སོང་ཨ་འདི་ང་རང་ཚོ་གི་གོ་སྐབས་བཟང་པོ་འདུག་ཞུ་ཡ་ཡིན། ཡང་ལྡི་ལི་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་གནས་མཆོག་རྡོ་རྗེ་གདན་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་རྒྱུ་དང་མགོན་པོ་གང་ཉིད་ལ་བརྟན་བཞུགས་བསྟར་འབུལ་ཞུས་པ་ཁག་མཇལ་རྒྱུའི་ཆེད་བོད་མི་བགྲེས་སོང་ཁྲིད་པ་རྣམས་གསུང་ཆོས་ཁག་ལེགས་གྲུབ་ཟིན་པའི་རྗེས་སུ། ཝ་ར་ཎ་སི་སོགས་ལ་གནས་མཇལ་དུ་ཁྲིད་གནང་འཆར་འདུག་ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་བྱང་ཤར་ཁུལ་ཡོད་པའི་མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་སུ་ཨ་རུ་ནཱ་ཅལ་མངའ་སྡེའི་སྲིད་སྐྱོང་མཆོག་དང་མངའ་སྡེའི་དཔོན་རིགས་མཐོ་གྲས་ཁག་ཅིག་ཕེབས་ནས་བོད་མིའི་ལག་ཤེས་བཟོ་ཚོང་ལས་ཁང་སོགས་སུ་གཟིགས་ཞིབ་གནང་འདུག་ལ་ས་གནས་གཞིས་འགོས་རྒྱ་གར་གཞུང་དམངས་གཉིས་ཀྱིས་ད་བར་བོད་མིར་རྒྱབ་སྐྱོར་ཤུགས་ཆེ་གནང་བར་ཐུགས་རྗེ་ཆེ་ཞེས་ཞུས་འདུག་འདིའི་ཐད་ཚེ་དབང་དངོས་གྲུབ་ལགས་ཀྱིས་གཞིས་འགོ་བསྟན་འཛིན་ཚངས་པ་ལགས་སུ་བཀའ་འདྲི་ཞུས་ནས་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།

མངའ་སྡེའི་སྲིད་སྐྱོང་ཀེ་ཏི་པར་ནིག་མཆོག་གིས་དབུས་པའི་རྒྱ་གར་གྱི་གནད་ཡོད་མི་སྣ་ཁག་ཅིག་ཕེབས་ནས། བོད་མིའི་གཞིས་ཆགས་དེའི་དགོན་པ་དང་རུམ་གདན་བཟོ་ཚོང་ལས་ཁང་སོགས་ལ་གཟིགས་སྐོར་གནང་བཞག་ཨ་རུ་ན་ཅལ་མངའ་སྡེའི་སྲིད་སྐྱོང་མཆོག་གིས་བོད་མིའི་གཞིས་ཆགས་ནང་ཕེབས་པའི་སྐུ་དོན་གཙོ་བོ་དེ་འོས་བསྡུ་དང་འབྲེལ་བའི་ཐོག་ནས་ཡིན་ཀྱང་ས་གནས་གཞིས་ཆགས་ཀྱི་གཞིས་འགོ་དང། མཉམ་འབྲེལ་ཚོགས་གཙོ་སོགས་ཀྱིས་བོད་མིའི་གཞིས་ཆགས་དེའི་གནས་སྟངས་ངོ་སྤྲོད་ཞུ་རྒྱུའི་གོ་སྐབས་བཟང་པོ་ཞིག་བྱུང་ཡོད་པ། ས་གནས་གཞིས་འགོ་བསྟན་འཛིན་ཚངས་པ་ལགས་ཀྱིས་འགྲེལ་བརྗོད་གནང་བྱུང། གཙོ་བོ་དེ་ཁོང་ཚོ་འདི་རེད་ཤག། Arunachal ཁོ་རང་གི་ནང་ལོགས་ལ District ཆང་ལང་ནང་ལོགས་ལ་ཡོད་པའི་གཞན་པ་གི་ད་གཞིས་ཆགས་ཁག་ཡོད་ར་ད་གྲོང་སྡེ་ཁག་འདི་འོ་འདི་ཚོ་ལ་སྐོར་ར་བརྒྱབ་བྱས་ཁོ་ཚོ་འདི Election དང་འབྲེལ་བ་ཡོད་རྒྱུ་རེད་ཤག། ཨ་ནི་ག་རེ Narendra Modi གི་ད་དབུས་གཞུང་གི་ངོས་ནས་ཨ་ནི་ས་གནས་ས་ཐོག་ལ་ད་རྒྱ་གར་དམངས་ལ་ཟེར་ར་ད་ས་གནས་ས་ཐོག་གི་མི་དམངས་འདི་རྒྱ་གར་དམངས་ཆགས་འདུག་ར་ཨ་ནི་འོ་འདི་ཚོ་ལ་ཨ་ནི Yojana ལ་ནི་ད་ཁོ་ཚོ་གི་ནམ་རྒྱུན་ལམ་ཀ་དང་ཆུ་དང་གློག་དང་དེ་འདྲས་ཅིག་ཡོད་ར་ང་ཚོ་གི་འགྲུལ་བཞུད་བྱེད་ཡས་ཀྱི་ཆ་རྐྱེན་དང་ཅིག་ཡོད་ར། ལ་རེད་ལ་རེད། དེ་འདྲ་ཞིག་གི་ཁོང་ཚོ་ལ་ཡོད་དགོ་ཡས་ཀྱི་སོས་ཕོ་རིགས་སུ་གྱུར་བ་དེ་འདུག་ཨ། ལོ། ར་གྱ་ནང་ལོ་ཁོ་རང་གྲོང་གསེབ་ནང་ལོ་ལ་འོ་དེ་འདྲས་རིགས་སུ་གྱུར་བ་ལ་ཨ་ནི་མཐུན་རྐྱེན་སྦྱར་གྱི་ཡོད་སའི་ཉིས་སྟོང་ཉི་ཤུ་རྩ་བཞི་ནང་ལོ་ལ་ཡོད་དུས་ན་ཁོང་ཚོ election སླད་འགྲོ་དགོ་ར། ལ་འོང། ཨ་ནི་ཡོད་དུས་ངོ་མ་འགྲོ་ཀྱི་སླད་འགྲོ་དགོ་དུ་ཨ། ལོ། ཨ་འདྲས་ལ་ཨ་ནི་བི་ཇེ་པི་ངོས་ནས་དག་གྱ་དང་དག་ས་ད་ཡོད་བཞིན་པའི་ཀྱི་ད་གཞུང་ངོས་ནས

སྒོར་ནི་ཁོ་རང་འདིར་འགྲོ་བ་ང་ཚོ་གི་དམག་སུ་འགྲོ་བ་ཞིག་རེད་དོ། དམག་ཟུར་ཡིན་འདུག་ག་ལ་ཆུ་ཐང་གི་དམག་ཟུར་ཁོ་ལ་ཁོ་དམག་མི་དང་འབྲེལ་བ་ཡོད་པའི་ཐོག་ནས་ཡང་དྭང་ཟུར་ལ་ཡོད་ལ། དྭང་ཟུར་དང་འབྲེལ་བ་ཡོད་པའི་ཐོག་ནས་ཡང་ཁོ་རང་གི་དོ་སྣང་འདྲ་བོ་དང་དེ་འདྲའི་འདྲ་བོ་ཅིག་ཡང་ལོགས་སུ་ཁོ་རང་སྒེར་ངོས་ནས་དོ་སྣང་འདྲ་བོ་ཅིག་དེ་འདྲའི་འདྲ་བོ་ཞིག་དོན་ཡིན་ནའི་མི་འོང་ལ་གཞི་རྩ་ལ། ང་ཚོ་གི། ད་ཐ་མའི་ཐག་ཆོད་དེ་ལ་ང་ཚོ TR camp ནང་ནི་འདི་བཞག་བཞག་ཡོད་ར་ང་ཚོ་གི་ད་གཞིས་ཆགས་ཅིག་ཆགས་བསྡད་ཡོད་ར། ལ་རེད་ལ་རེད། ཨོ་དེ་ནི་ད་རྒྱ་གར་རྫོང་དཔོན་ཁོ་རང་ངོས་ནས་ད་ཁོ་གཞིས་ཆགས་ལ་གཅིག་ཕེབས་རྒྱུ་གནང་བྱས་གཉིས་པ་དེ་ལ་ང་ཚོ་ཀྱིས་ད་འགྲོ་སྟངས་འགྲོ་ལུགས་ཐོག་ནས་དགོན་པ་རེད་དེ་ནས་ཞིག་གི་རུམ་བཟོ་ཁང་ལ་ད་འདི་ག་གཉིས་མ་གཏོགས་དུས་ཡུན་དམིགས་བསལ་ཁེལ་ཡོད་མ་རེད། ཨ་འདིའི་དུས་ཚོད་ཐུང་ཐུང་མ་གཏོགས་སྤྲད་ཡོད་མ་རེད་སྐར་མ་ཉི་ཤུ་ཉི་ཤུ་རྩ་ལྔ་མ་འདུག་ཡ། ཨ་འདི་འདྲ་ནང་ལོགས་ལ་ཨ་ནི་ཞོར་སྐྱོར་ལ་ལྟ་ཁོ་མེའོ་གི་ཆ་ཤས་འདྲ་ཆགས་འགྲོ་གདའ་མེའོ་ཁོ་རང་ནང་ལོགས་ལ་ལྟ་ང་ཚོ་བོད་པ་ཡོད་རེད་ལ་ཡ་ཅོ། འོ་ནི་ཆ་ཤས་ཡོད་པའི་ཐོག་ནས་ཨ་ནི་མེའོ་ལ་སྐར་མ་ཉི་ཤུ་རྩ་ལྔ་སུམ་ཅུ་སྤྲད་བྱས་ཨ་ནི་མཐའ་མའི་ཐག་ཆོད་དེ་དེ་ནས་ཁ་ཐུག་ཐོན་འགྲོ་སྐྱོ་འགྲོ་གནས་སྟངས་འདྲ་བྱུང་ཡོད་རེད། དེ་ནས་ཡག་གི་ཆ་གཅིག་ལ་ད་ང་ཚོའི་དབུས་གཞུང་ངོས་ནས་རེད་མངའ་སྡེ་གཞུང་ངོས་ནས་རེད། ཨ་རུ་ན་ཅལ་ཁོ་རང་ལ་ད་ང་ཚོ་བོད་པའི་བོད་པའི་ཐོག་ལ་ང་ཚོ་གི་ཕྱག་རོགས་ག་རེ་གནང་དགོས་ཡོད་ནའི་རེད་མཐུན་རྐྱེན་ག་རེ་སྦྱོར་བ་ནའི་འདི་ཁོ་ཡག་ཐག་ཆོད་ཅིག་སྦྱོར་བཞིན་པ་འདི་ཚང་མའི་མཁྱེན་གསལ་འདུག་ར། ལ་རེད་ལ་རེད། འོ་དེ་འདྲའི་འདྲ་བོ་སྒང་ལ་ཨ་འདྲ་བྱས་ནས་ཕན་ཀྱོན་འདུག་རེད་ཤག་ད་ང་ཚོ་སྤྲོ་འཆམ་འདྲ་རྣམ་པ་ཅིག་ཨ་ལ་འདི་གཞིས་ཆགས་མི་འདུག་ལ་ཡ་བྱོས་ར། ལ་འོང། འོ་དེ་འདྲའི་ཐོག་བྱས་ན། ཨ་རུ་ན་ཅལ་མངའ་སྡེའི་སྲིད་སྐྱོང་གི་ལྷན་དུ་ཁོང་གི་སྐུ་ཟླ་དང་མངའ་སྡེའི་བློན་ཆེན་ཤྲི་རི་ཀམ་ལུང་མོ་སང་མཆོག་ཅང་ལང་རྫོང་གི་རྫོང་དཔོན་དང་ཉེན་རྟོག་སྤྱི་ཁྱབ་པ་དང་གཞན་ཡང་གནད་ཡོད་མི་སྣ་ཁག་ཅིག་ཕེབས་ཡོད་འདུག་མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་ཀྱི་ས་གནས་གཞིས་འགོ་བསྟན་འཛིན་ཚངས་པ་ལགས་ཀྱིས་མངའ་སྡེའི་སྲིད་སྐྱོང་མཆོག་ལ་ད་བར་རྒྱ་གར་དབུས་གཞུང་དང་མངའ་སྡེའི་གཞུང་ནས་བོད་མིར་མཐུན་འགྱུར་རོགས་རམ་གནང་བར་ཐུགས་རྗེ་ཆེ་ཞུས་འདུག་ལ། སྲིད་སྐྱོང་ཀེ་ཏི་པར་ནིག་མཆོག་གིས་བོད་མིས་བཀའ་དྲིན་བསམ་ཤེས་བྱས་པར་བསྔགས་བརྗོད་གནང་ཐོག་རྒྱ་གར་གྱི་སྲིད་བློན་ན་རེན་དར་མོ་དི་མཆོག་ལའང་དེ་དོན་སྙན་སེང་ཞུ་གི་ཡིན་ཞེས་ཞལ་བཞེས་གནང་བཞག།
ང་རང་ས་གནས་འགོ་འཛིན་ཡིན་པའི་ཐོག་ནས་ངས་ག་རེ་ཞུས་ཡོད་ལབ་ན། ད་ནི་ང་ཚོ་གི་དབུས་གཞུང་རྒྱ་གར་དབུས་གཞུང་ཡིན་ནའི་རེད། མངའ་སྡེའི་གཞུང་ཡིན་པ་ནའི་རེད་བོད་པ་ལ་དངོས་གནས་བཀའ་དྲིན་ཆེན་པོ་ཡིན་ཟེར་ལས་ཆོས། ད་ནི་བོད་གཞུང་གི་འདི་ལྟ་བ་ཅིག་དང་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ད་བསམ་ཤེས་གནང་བཞིན་པ་འདྲ་བོ་ཞིག་རེད་ལས་ཆོས། ད་ནི་ཨོ་དེ་ཙང་རྒྱ་གར་དབུས་གཞུང་དང་རྒྱ་གར་མངའ་སྡེའི་གཞུང་ལ་ཐུགས་རྗེ་ཆེ་ལས་ཆོས་ར་ང་ཚོ་གི་མཐུན་རྐྱེན་ག་རེ་ཡིན་ན་དེ། ད་ནི་ག་རེ་མོ་ག་རེ་ཡིན་ན་ཆ་རྐྱེན་ཡག་པོ་ཅིག་བསྐྲུན་བསྡད་ཀྱི་འདུག་ཟེར་དཀའ་ངལ་ཁྱེད་བསྐུར་བཞིན་མི་འདུག་ལས་ཆོས་ར་ང་ཚོ་གི། ཨོ་དེ་འདྲའི་འདྲ་བོ་བརྗོད་དོན་ཞུས་ནས་ཨོ་དེ་འདྲའི་འདྲ་བོ་སྒང་ལ་ནི་ཁོ་རང། ཁོ་རང་གྲོངས་རྗེས་དབུས་གཞུང་གི་སྐུ་ཚབ་འདྲ་ཅིག་ཆགས་བསྡད་ཡོད་ར་ལ་རེད། ད་ནི་ཨོ་དེ་ཡིན་ཙང་དེ་གིས་ཕར་ལ་དབུས་གཞུང་ལ་ཕར་ཞུ་གི་ཡིན་ལས་འཇུ་ར་ལ་འོང། རྣམ་པ་ཚོ་ལ་དེ་བོད་པ་ལ་དམིགས་བསལ་དེ་འདྲའི་འདྲ་བོ་ཅིག་གནང་བཞིན་པ་དེ་ང་དགའ་བོ་བྱུང་ང་དེ་འདྲའི་ཡག་པོ་དེ་འདྲའི་གནང་བཞིན་པ་ཡིན་ན་དངོས་གནས་ཡག་པོ་རེད་ཨ་ནི་ང་རང་ཡིན་པ་ནའི་ས་གནས་ས་གནས་ཀྱི Honorable Minister ཡིན་ན་རེད་དེ་འདྲའི་དང་འབྲེལ་བྱེད

མངའ་སྡེའི་སྲིད་སྐྱོང་མཆོག་གིས་བོད་མིའི་གཞིས་ཆགས་ནང་ལ་གཟིགས་སྐོར་དུ་མ་ཕེབས་གོང། ཁུལ་དེར་ཡོད་པའི་ས་གནས་གཞིས་ཆགས་ཁག་གི་སྤྱི་མི་རྣམས་དང་ཐུག་འཕྲད་གནང་ནས། རྒྱ་གར་གཞུང་གི་ལས་འཆར་ཁག་ངོ་སྤྲོད་གནང་ཐོག་ས་གནས་ཀྱི་དཀའ་ངལ་སོགས་གསན་བཞེས་གནང་སྐབས་ཀྱང་ས་གནས་གཞིས་འགོ་ཡང་བཅར་ཡོད་ལུགས་ཁོང་གིས་མུ་མཐུད་གསུངས་གནང་གི་འདུག། དབུས་གཞུང་གི་རྒྱབ་སྐྱོར་དཔེ་བསྡུར་བ་མངའ་སྡེ་གཞུང་ལ། ཨ་ནི་ག་རེ་དངུལ་ཡོད་ཐོག་ནས་ནས་རེ་ག་རེ་ནས་ཕྱག་རོགས་ཚང་མ་འདྲ་པོ་ཅིག

ད་སྐབས་དེ་དུས་ད་ལྟ་བདེ་སྐྱིད་མི་འདུག་ཡང་ཁོང་ཚོ་སྒོ་རྒྱག་དམངས་དང་འབྲེལ་བ་ཡོད་ཚོ་ཡིན་ནའི་ང་ཚོ་མ་རྐང་ཚོ་ནི་ཕ། ཡན་ཡན་ཆད་དུ་ཕ་ད་ག་ར་དེར་སོ་ཉན་འདྲ་པོ་ཅིག་བྱས། མི་མང་པོ་ཅིག་འདི་ག་ལ་འབྲེལ་བ་ཡོད་རྒྱུ་རོ་ཅིག་གོ་སོང། ཨ་རུ་ན་ཅལ་མངའ་སྡེའི་སྲིད་སྐྱོང་མཆོག་གིས་དབུས་པའི་རྒྱ་གར་གྱི་གནད་ཡོད་མི་སྣ་རྣམས་མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་ནང་ལ་ཕེབས་པའི་སྐབས། ས་གནས་གཞིས་འགོ་དང་མཉམ་འབྲེལ་ཚོགས་གཙོས་དབུས་པའི་བོད་མི་ཚོས་ཕེབས་བསུ་གཟབ་རྒྱས་ཞུས་བཞག་སྲིད་སྐྱོང་མཆོག་ནི་དམག་མི་ཟུར་པ་ཞིག་ཡིན་སྟབས་བོད་མིའི་དམག་ཟུར་རྣམས་ཐུག་འཕྲད་གནང་འདུག་ལ། ཁོང་དེ་སྔ་ལ་དྭགས་ཁུལ་བཞུགས་མྱོང་མཁན་ཞིག་ཡིན་པའི་ཆ་ནས། བོད་མི་དང་བོད་དོན་སྐོར་རྒྱུས་མངའ་ཆེན་པོ་ཡོད་མཁན་གྱི་མི་སྣ་ཞིག་ཡིན་པ། ས་གནས་གཞིས་འགོ་བསྟན་འཛིན་ཚངས་པ་ལགས་ཀྱིས་ངོ་སྤྲོད་གནང་བྱུང། དུས་ཚོད་ཐུང་ཐུང་ཞིག་ཡིན་ཙང་ཡང་གོ། འགྲོ་སྟངས་འགྲོ་ལུགས་ཐོག་ནས་དགོན་པ་འདི་ང་ཚོ་སྒྲིག་ཕྱིར་རེད་ཕེབས་བསུ་གཟབ་རྒྱས་ཞུས་ཡོད་རེད་ད་མི་མང་ཆ་ཚང་གིས་ཨ་ནི་དེ་ནང་བཞིན་དམག་ཟུར་རེད་ཤག་དེ་ནང་བཞིན་ས་གནས་ལ་དྭགས་དང་དེ་འདྲ་ལ། བཞུགས་མི་བཞུགས་མྱོང་བ་ཞིག་རེད་དོ། ད་ལྟ་ཁོ་ཨ་ནི་ཁོ་རང་ཨ་འོ་དེ་ད་བོད་པ་སྐོར་ལ་མཁྱེན་རྟོགས་ཡག་ཐག་ཆོད་འདུག། ཨ་ང་ཚོས་ཕར་བཞུགས་མི་གོ་ད་ཐུག་ཡོད་དེ་གསུང་གི་འདུག།

ཡག་པོ་འགྲོ་ཆགས་སོང་དུས་ཚོད་འདི་ཅིག་ལ། མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་དེ་བཞིན་ཐོག་མར། ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོར་ལྕགས་གླང་ས་གནས་སུ་གསར་འཛུགས་གནང་ཡོད་པ་དང། དེ་རྗེས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་མེའོ་ས་གནས་སུ་གནས་སྤོས་གནང་བ་ཞིག་ཡིན་འདུག་གཞིས་ཆགས་དེ་ཐོག་མར་གསར་འཛུགས་གནང་པའི་སྐབས། མི་འབོར་ཆིག་སྟོང་ཉིས་བརྒྱ་ལྔ་བཅུ་ཙམ་ལས་མེད་ཀྱང་ད་ལྟའི་ཆར་མི་གྲངས་ཆིག་སྟོང་ལྔ་བརྒྱ་བདུན་ཅུ་དོན་བརྒྱད་ཙམ་གཞིས་ཆགས་དེའི་ནང་ལ་གནས་སྡོད་བྱེད་ཀྱི་ཡོད་འདུག་གཞིས་ཆགས་དེའི་འཚོ་རྟེན་གཙོ་བོ་ནི་ཞིང་ལས་དང། རུམ་གདན་འཐག་ལས་དེ་ཡིན་འདུག། མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་ཀྱི་མཉམ་འབྲེལ་ལས་ཁང་གི་ཁྱབ་ཁོངས་སུ། མགྲོན་ཁང་དང། བཟའ་བཅའི་ཚོང་ཁང། ས་ཕག་བཟོ་ཚོང་ཁང། ཁང་པ་རྒྱབ་ཡག་གི་ཨར་པོར་མཁོ་བའི་ཡོ་བྱད་ཚོང་ཁང། རུམ་གདན་བཟོ་ཚོང་ཁང་སོགས་ཚོང་གི་སྡེ་ཚན་བཅུ་གྲངས་ཤིག་ཡོད་པ་དེས་དཔལ་འབྱོར་འདུ་འགོད་ཙམ་མིན་པར་ཤེར་བདག་ཞིང་པ་མི་དམངས་ལའང་ཕན་ཐོགས་ཆེན་པོ་ཡོང་བཞིན་ཡིན་འདུག། ལས་རིམ་དེ་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་ནང་ཕྱི་ལུགས་ཀྱི Diabetes འམ་གཅིན་སྙི་ཟ་ཁུའི་ནད་ན་མཁན་མང་ཆེ་བར་ནད་རྟགས་མི་ཐོན་པའི་རྐྱེན་གྱིས་ནད་འདིར་སྨན་བཅོས་འཐུས་ཤོར་ཕྱིན་ནས་སྙིང་དང་ཀླད་པ། མཁལ་མ་སོགས་གནོད་འཚེ་བཟོ་བ་ཙམ་མ་ཡིན་པར་ཚེ་སྲོག་ལ་ཉེན་ཁ་བཟོ་བའི་རྐྱེན་བྱེད་པའི་ཁར་གཅིན་སྙི་ཟ་ཁུའི་ནད་པའི་ནང་མི་དང་དམིགས་བསལ་ཤ་མར་དང་ཞག་རྩི་རིགས་མང་པོ་ཟ་མཁན་གྱི་གོམས་གཤིས་ཡོད་པའི་མི་རིགས་ན་མཁན་མང་བ་ཡོད་པའི་སྐོར་ཕྱི་ལུགས་ཀྱིས་ངོས་འཛིན་གནང་བའི་ནང་དོན་ཐད་གཡུ་སྒྲོན་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པ་ཞིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཕྱི་ལུགས་ཀྱི Diabetes ནམ་བོད་ལུགས་ཀྱི་གཅིན་སྙི་ཟ་ཁུའི་ནད་དེ་ཡིས་མིག་ལོང་བ་དང་མཁལ་མའི་བྱ་བ་ཉམས་པ་སྙིང་རྩ་འགག་པ་ཀླད་པར་གནོད་འཚེ་བཟོ་བ་དེ་དག་མི་འབྱུང་བའམ་གཅིན་སྙི་ཟ་ཁུའི་སྨན་ཟ་མི་དགོས་པ། རྙོག་འཛིང་ཆེ་བའི་ནད་རིགས་དཀའ་ངལ་ལ་སྨན་བཅོས་སོགས་བྱེད་མི་དགོས་པའི་དགེ་མཚན་ཡོད་པ་ངོས་འཛིན་གནང་གི་འདུག་དེ་ལྟར་རྡ་རམ་ས་ལའི་བདེ་ལེགས་སྨན་ཁང་གི་སྨན་པ་ཨུ་རྒྱན་རྒྱ་མཚོ་ལགས་ཀྱིས་ཀྱང་གཙོ་བོ་བོད་མིའི་སྤྱི་ཚོགས་ནང་གཅིན་སྙི་ཟ་ཁུའི་ནད་ཀྱི་ཉེན་ཁའི་རང་བཞིན་སོགས་ངོ་སྤྲོད་བྱ་རྒྱུ་གལ་ཆེན་པོ་ཡིན་པ་དང། ནད་པ་ཞིག་ཡིན་ན་ཡང་ངེས་པར་དུ་ནད་དེ་ཡིས་མཁལ་མ་དང་སྙིང། ཀླད་པ། ཁྲག་རྩ་སོགས་ལ་གནོད་འཚེ་བཟོས་ཡོད་མེད་བརྟག་དཔྱད་བྱ་རྒྱུ་གལ་ཆེ་ཡང་ཡིན་ཞིང། གལ་ཏེ་གཅིན་སྙི་ཟ་ཁུའི་ནད་དེར་སྨན་ཟ་དགོས་པའི་གནས་བབ་ཏུ་སླེབས་པའི་ནད་པ་ཚོར་ངེས་པར་དུ་སྨན་ཟ་དགོས་པའི་ལམ་སྟོན་གནང་གི་ཡོད་པ་རེད་འདུག། ཟ་ཁུ་གཅིན་སྙིའི་ནད་གཞི་དེ་ལ་ཡང་གཙོ་བོ་དེ་དག་ང་ཚོས་སློབ་སྦྱོང་སྤྲད་དེ་དཔེ་ཆ་ཞིག་ཆགས་ཀྱི་འདུག་གང་ཡིན་ཟེར་ན། ནད་པ་འདི་ལ་ཁོ་རང་གི་ནད་གཞི་འདི་དང་འབྲེལ་བའི་ཁོ་རང་ལ་གཅིག་གི། སློབ་སྦྱོང་དང་དེ་འདྲས་བྱས་མེད་པ་ཡིན་ན་ཁོ་རང་གི་སྨན་ཟ་ཡ་ཡིན་ནའི་རེད་འདི་ལ་དོ་སྣང་བྱེད་ཡ་རེད་འདི་ཚོ་ལ་ཁྱད་པར་ཞེ་དྲག་འདུག་རེད་བྱས་ཙང་ང་ཚོ་གཙོ་བོ་ད་ནད་གཞི་འདི་ག་འདྲས་ཡིན་མེད་ཨ་སྨན་འདི་ག་འདྲས་ཟ་དགོས་ཡོད་མེད་དེ་ནང་བཞིན་གྱི་ཨ་ནི་ག་དུས་ག་དུས་བརྟག་དཔྱད་བྱེད་དགོས་རེད་ཨ་གལ་སྲིད་སོ་སོས་དོ་སྣང་མ་བྱས་པ་བྱས་སྣང་མེད་ཤོར་བ་དང་འཐུས་ཤོར་འགྲོ་བ་ཡིན་ན་ཨ་ནི་ཨ་ཉེན་ཁ་ག་ཚོད་ཀྱི་འཇིགས་པོ་ཡོད་མེད་འདི་ཚོ་སློབ་སྦྱོང་སྤྲད་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། ཨ་གཉིས་ནས་ང་ཚོ་ནད་པ་འདི་སླེབས་དུས་མཚམས་ལ་ག་རེ་ལྟ་བ་རེད་ཟེར་ན་ད་དང་ཞོག་འོ་ཨ་ནི་ད་ཁོ་རང་ལ་ཟ་ཁུ་གཅིན་སྙིའི་ནད་གཞི་འདི་འདུག་ལབ་དུས་མཚམས་ལ་ནི་ཡ་ཟ་ཁུ་གཅིན་སྙིའི་ནད་གཞི་ཁོ་དུས་ཚོད་མཉམ་དུ་ཅིག་ཆེར་ཆེར་འགྲོ་བསྡད་ཡོད་ཅིག་ཡིན་དུས་མཚམས་ལ་ནད་པ་ད་རིང་སླེབས་ན་ད་རིང་རང་ནད་གཞི་ན་བ་ཅིག་ཁྱབ་པ་ཡོད་མ་རེད་བྱས་ཙང་ཨ་དུས་ཚོད་ནང་ལོགས་ལ་ཨ་ནི་གལ་སྲིད་ནད་གཞི་འདིའི་རྐྱེན་བྱས་ནས་ཁོ་རང་གི་གཟུགས་པོའི་ནང་ལོགས་ལ་སྐྱོན་བརྒྱབ་འདུག་མི་འདུག་ང་ཚོ་དབྱིན་སྐད་ཐོག་ཞུས་ན Microvascular Complications ལབ་ཀྱི་རེད་དེ་འདྲས་ཡོད་མེད་རྩད་གཅོད་བྱས་ཏེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། གསུམ་པ་དེ་ལ་ང་ཚོས་ནད་པ་ཁོ་རང་གི་ད་མངར་མོའི་ཚད་ཅིག་ཡོད་རེད་བ་གཟུགས་པོའི་ནང་ལོགས་ལ་འོ་དེ་མཐོ་པོ་ཡོད་དུས་མཚམས་ལ་མར་ཚད་ཏག་ཏག་སླེབས་ཆེད་ད་ང་ཚོས་སྨན་བཏང་ཡ་ཡིན་ནའི་རེད། དེ་ནང་བཞིན་གྱི་རྒྱལ་ཁབ་ཡག་ག་དང་ད་རྒྱལ་ཁབ་ཆེ་ད་ནི་མཐུན་རྐྱེན་ཡག་ག་དེ་འདྲའི་ས་ཆ་དེ་བ་ཁ་ཤས་ཕར་སོང་ན་ནད་པ་ཁ་ཤས་ཡང་སྨན་ལ་ལྕེ་མ་འཁྲོལ་ཨ་ནི་གཟུགས་པོ་དཔེ་ལྗིད་ཁོག་ཆེན་པོ་བྱས་ད་ནི་ཟས་དང་སྤྱོད་ལམ་ལ་ག་ཚོད་ཀྱི་ཤུགས་བརྒྱབ་པ་ཡིན་ནའི་ཕན་ནུས་མེད་པ་དེ་འདྲ་ཡོད་ན་ཡང་གཤག་བཅོས་བྱེད་ཡ་གི་ཡང་དེ་འདྲའི་གོ་སྐབས་དེ་འདྲའི་ཡོད་འདུག་རེད་བ། གལ་ཏེ་གཅིན་སྙི་ཟ་ཁུའི་ནད་ལ་སྨན་ཟ་དགོས་པའི་གནས་བབ་སླེབས་ཀྱང་མ་བཟས་པར་ལྷོད་གཡེང་འཐུས་ཤོར་ཕྱིན་ཚེ་ཁྲག་རྩ་དང་སྙིང་མཁལ་མ་ཀླད་པ་མིག་རྐང་པའི་ཁྲག་རྩ་སོགས་ལ་གནོད་འཚེ་བཟོ་བའི་ཉེན་ཁ་ཡོད་པའི་སྐོར་ངོ་སྤྲོད་གནང་དོན་ལ། དེ་ནང་བཞིན་བཞི་པ་གཅིག་ང་ཚོས་ག་རེ་བལྟ་ཟེར་ན་ཡང་ནད་པ་ཁོ་རང་གིས་ཡང་ད་ལྟ་ཟ་ཁུ་གཅིན་སྙིའི་ནད་གཞི་དེ་ལ་ཡང་གནོད་སྐྱེལ་མཁན་ལབ་དགོས་རེད་ཡང་འདི་ན་ཟ་དེ་མར་སྡུག་རུ་འགྲོ་ཡ་གི་ཡང་སྨན་དེ་འདྲ་ཟ་གི་ཡོད་ན་འདི་ཚོ་ཕར་རྩད་གཅོད་བྱས་རྗེས་ཨ་ནི་བཀག་ཡག་འདི་ཚོ་གལ་ཆེན་པོ་ཆགས་ཀྱི་འདུག་ཨ་གལ་སྲིད་ནད་པ་གཅིག་ད་རིང་ད་འདུག་སྨན་ཁང་ལ་སླེབས་པ་དང་ཁོ་རང་གིས་ད་ཟ་ཁུ་གཅིན་སྙིའི་ནད་གཞི་འདི་འདུག་ལབ་པ་ཙམ་གྱིས་ང་ཚོ་ལམ་སང་ད་སྨན་བཏང་གི་མ་རེད་ཚང་མ་ལ་ཁ་ཤས་ད་རྗེས་ལུས་ཐེབས་རྗེས་ད་དེ་ཕྱི་དྲགས་དེ་འདྲའི་སླེབས་དུས་མཚམས་ད་ང་ཚོ་སྨན་ཡིན་གཅིག་མིན་གཅིག་བཏང་དགོས་བྱེད་ཀྱི་རེད། ད་ཁ་ཤས་ཡང་སོ་སོ Screening སྐབས་སུ་ཅིག Accidental Finding རེད་བ་དེ་ཧ་གོ་མཁན་རེད་ཁ་ཤས་ཡང་ནད་རྟགས་སྔ་སེ་ནས་སྟོན་བྱས་ནས་དངོས་ནས་ཧ་གོ་མཁན་དེ་འདྲས་རེད་བ་ཨ་ནི་ཁོ་རང་ཚོས་ཁྲག་བརྟག་དཔྱད་བྱས་བྱས་ཚད་གཞི་དེ་གའི་ཞེ་པོ་མཐོ་པོ་མེད་པ་ཡིན་ན་ཨ་ང་ཚོས་སྨན་དང་དེ་འདྲས་ལམ་སང་མ་སྤྲད་པ་བྱས་ཨ་ནི་ཁོ་རང་གིས་སློབ་སྦྱོང་སྤྲད་བྱས་ཟས་དང་སྤྱོད་ལམ་ལ་ཤུགས་རྒྱག་ཡག་གི་ད་ང་ཚོས་ཀྱིས་དམིགས་ཡུལ་ཟིན་བྱས་དེ་འདྲས་བྱེད་དུས་ཙམ་ལ་ཨ་ནི་ཟླ་བ་གསུམ་ཡིན་ནའི་རེད་ཟླ་བ་དྲུག་ཡིན་ནའི་རེད་ཨ་ང་ཚོས་དེ་ནང་ལོགས་ལ་ཨ་ནི་ཁྲག་བརྟག་དཔྱད་བྱས་ཨ་ནི་གལ་སྲིད་དེ་རང་གིས་ཡག་པོ་བསྡད་ཀྱི་འདུག་ན་ཨ་ནི་ད་ག་རང་མུ་མཐུད་བྱས་ཨ་ནི་ཟས་དང་སྤྱོད་ལམ་འདི་གས་ལ་བརྟེན་ཨ་ནི་མཉམ་པོ་ཡང་ཁྲག་བརྟག་དཔྱད་བྱས་དེ་ང་ཚོ་དབྱིན་སྐད་དུ་བྱས་ན Monitoring ལབ་ཀྱི་ཡོད་རེད་བ But ཁོ་རང་ད་ཁྱེད་རང་ནད་གཞི་ལྗིད་པོ་མི་འདུག་ལབ་ནས But སྣང་མེད་བྱས་མིན་པ་བྱས་ཨ Monitor བྱས་བྱས་རེད་བ་དུས་ཚོད་དུས་ཚོད་ལ་ཟླ་བ་གསུམ་གསུམ་ཡིན་ན་རེད་རེད་བ་ཟླ་བ་དྲུག་དྲུག་ཡིན་ན་རེད་བརྟག་དཔྱད་བྱས་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག། དེར་བརྟེན་གཅིན་སྙི་ཟ་ཁུའི་ནད་དེར་ཟས་སྤྱོད་གཉིས་བསྟེན་ཚུལ་ལ་རག་ལས་པ་བཞིན། ཞིབ་འཇུག་པ་ཚོས་ཀྱང་གཅིན་སྙི་ཟ་ཁུའི་ནད་དེ་ནི་དམིགས་བསལ་ཨེ་ཤེ་ཡ་ནང་ལ་མང་བ་ཡོད་པ་ཤེས་རྟོགས་བྱུང་བ་དེའི་རྒྱུ་རྐྱེན་གཙོ་བོ་ནི་ཤ་དང་མར་ཞག་རྩི་དང་འབྲས་དཀར་པོ་དང་གྲོ་ཞིབ་དཀར་པོ་ཞོག་ཁོག་སོགས་མངར་ཆ་ལྡན་པའི་ཟས་རིགས་དེ་དག་ཟ་བའི་གོམས་གཤིས་ཡོད་མཁན་ནང་ན་མཁན་མང་བ་ཡོད་པ་ཤེས་རྟོགས་ཐུབ་ཡོད་པ་རེད་འདུག། ད་གལ་སྲིད་ནད་གཞི་ཡོད་པ་བྱས། གཟུགས་པོ་ལ་གནོད་སྐྱེལ་གྱི་ཡོད་པ་བྱས་རེད་བ། གལ་སྲིད་ད་སྨན་ཟ་ཡག་གི་དུས་ཚོད་ཅིག་ལ། ཨ་ནི་སྨན་མ་ཟ་བ་དང་སྣང་མེད་དེ་འདྲ་ཤོར་བ་ཡིན་ན། ཨ་ནི Complications། ཡོད་རེད་བ། འདི་གའི་རྩད་གཅོད་བྱས་ནས་རེད་བ་ཨ་ནི་ཡང་འདི་གའི་རྐྱེན་གྱིས་ཨ་ནི་ད། གཟུགས་པོའི་ནང་ལོགས་ད་ང་ཚོ Macro Vascular ལབ་ན་གཙོ་བོ་འདི་ད་ང་ཚོ་སྙིང་འདི་གལ་ཆེན་པོ་གཅིག་ཆགས་ཀྱི་རེད་བ་སྙིང་དང་འབྲེལ་བའི་དཀའ་ངལ་བྱས་ཨ་ནི་ཡང་དེ་ནང་བཞིན་གྱི་ཀླད་པའི་ཁྲག་རྩ་ཡོད་རེད་བ Stroke དེ་འདྲའི་བྱ་ཡག་གི་ཉེན་ཁ་ཆགས་ཀྱི་འདུག་དེ་ནང་བཞིན་ང Peripheral Vascular Disease ལྟ་གི་རེད་ད། ད་རྐང་པ་དང་ལག་པ་དེ་པར་དམིགས་བསལ་གྱི་ད་རྐང་པ་དེ་པར་ཤུགས་ཆེ་ཆགས་ཀྱི་འདུག་རེད་བ་ཁོང་ཚོའི་གི་ཁྲག་རྩ་འདི་ད་དཀའ་ངལ་དེ་འདྲ་འཕྲད་བྱས་ཨ་ནི་རྨ་དྲག་ཡག་འགོར་པོ་དང་རེད་བ་རྨ་དྲག་ཡག་མེད་པ་དང།

གཅིན་སྙི་ཟ་ཁུའི་ནད་རིགས་གཉིས་པ་ལྟ་བུ་མཚོན་ན་ཟས་སྤྱོད་བསྟེན་ཚུལ་ཐོག་ནས་སྔོན་འགོག་ཐུབ་པ་ཞིག་ཀྱང་ཡིན་ཞིང་དེར་བརྟེན་དཔེར་ན་མངར་ཟས་རིགས་ཉུང་དུ་བསྟེན་པ་དང་སྤྱོད་ལམ་ཡང་ལུས་དལ་པོ་མི་སྡོད་པ། ཉིན་རེའི་དུས་གསུམ་གྱི་ཟས་ཟ་བའི་སྐབས་ཤིང་ཏོག་དང་ཚལ་འབྲུ་རིགས་སོགས་ཀྱི་བཅུད་དང་ནུས་པ་འཛོམས་ལ་མང་མི་དྲགས་པ། བཟའ་སྣུམ་སྤུས་ལེགས་རིགས་བསྟེན་ཐུབ་པ་ཡིན་ཚེ་གཅིན་སྙི་ཟ་ཁུའི་ནད་དེ་སྔོན་འགོག་ཐུབ་སྟེ་བདེ་ཐང་དུ་གནས་ཐུབ་པ་དང་གལ་ཏེ་ན་བ་ཡིན་ཡང་སྨན་བཅོས་ཕྱིས་མ་དྲགས་པ་སོགས་དགེ་མཚན་ཡོད་པར་ངོས་འཛིན་གནང་གི་འདུག། Life Style ལབ་དུས་ཙམ་ལ་སོ་སོའི་གི་མི་ཚེའི་འགྲོ་སྟངས་ཤིག་ཡོད་རེད་བ། ཟས་ཐོག་ནས་ཡིན་ནའི་རེད། སྤྱོད་པ་ལབ་དུས་ད་གཟུགས་པོའི་ལུས་སྦྱོང་གཟུགས་པོ་འགུལ་སྐྱོད་བཏང་གི་ཡོད་མེད་རེད་བ། དེ་འདྲས་ལ་འཐུས་ཤོར་འགྲོ་བྱས་ན་ཚ་ཆ་དེ་གྱོད་ཆགས་ཀྱི་ཡོད་རེད། དེ་ནང་བཞིན་ན་ཚ་གཞན་པ་དང་ཁྲག་ཤེད་ལ་སོགས་པ་དེ་ཚོ་ཡི་ད་ག་རང་ཆགས་ཀྱི་ཡོད་རེད་བ་ད་རྐྱེན་གཅིག་གཙོ་བོ་གཅིག་དེ་རེད་བ། ཨ་བྱས་ཙང་ད་ང་ཚོ་གི་ད་ལྟ་ཉམས་ཞིབ་མང་པོ་ཅིག་ལ་འདུག་ས་ལྟ་དུས་ཙམ་ལ་ཟ་ཁུ་གཅིན་སྙི་ན་མཁན་ཤུགས་ཆེ་ཞིག་ཡོད་རེད་བ། རྒྱ་ནག་བྱས་རྒྱ་གར་ཨ་ནི་ཨ་རི། དམིགས་བསལ་གྱིས་ད་ད་ལྟ་ང་ཚོའི་ཨེ་ཤེ་ཡ་གི་དེ་ནང་ལོགས་ཤུགས་ཆེན་པོ་འདུག་བ། ད་དེའི་གཙོ་བོ་དེ་ཁོང་ཚོ་ཉམས་ཞིབ་པ་ཚོས་ཀྱི་ལྟ་དུས་ཙམ་ན་གཙོ་བོ་དེ་ད་ཤ་དམར་ལ་དགའ་བོ་ཤུགས་ཆེན་པོ་བྱེད་མཁན་གཅིག་བྱས་དེ་ནང་བཞིན་ཨ་ནི་ཞག་རྩི་རིགས་ལ་དགའ་བོ་བྱེད་མཁན་གཉིས་བྱས་རེད་བ། དེ་ནང་བཞིན་ད་དེང་སང་དབྱིན་སྐད་ཐོག་ནས་བྱས་ན་ང་ཚོ Carbohydrate ཁ་ལག་ནང་ལོགས་ལ་ཤུགས་ཆེན་པོ་ཡོད་མཁན་དཔེ་ཆ་བཞག་ན་ང་ཚོའི་འབྲས་དང་ད་ཞོག་ཁོག་རིགས་དང་དེ་གས་ཡོད་རེད་བ་དེ་ཚོ་ཤུགས་ཆེན་པོ་དགའ་མོས་བྱེད་མཁན་བྱས་རེད་བ། དེ་གས་ནང་ལོགས་ད་ཤུགས་ཆེ་ཡོང་ཕྱོགས་ཤིག་སྟོན་གྱི་འདུག། གཅིན་སྙི་ཟ་ཁུའི་ནད་དེ་ནི་ཁྱིམ་ཚང་དང་ནང་མི་ནང་ན་མཁན་ཡོད་པའི་ཁྱིམ་རྒྱུད་གཅིག་པོ་ཚོར་ན་བའི་ཉེན་ཁ་ཆེ་བ་ཡོད་པར་ངོས་འཛིན་གནང་གི་ཡོད་པ་དང་དམིགས་བསལ་གྱིས་ནང་མི་ཚོས་དོ་སྣང་བྱས་ཏེ་སྨན་ཁང་དུ་དུས་དུས་སུ་བརྟག་དཔྱད་བྱེད་རྒྱུ་གལ་ཆེ་ཡིན་པའི་ལམ་སྟོན་གནང་གི་ཡོད་པ་རེད་འདུག། ད་དུས་ལ་དུས་སམ་ལ་དུས་ཉམས་ཞིབ་པ་ཚོས་དུས་ད་དུས་སམ་ལ་དུས་ན་ཚ་དུས་ལ་སྔོན་འགོག་བྱེད་ཡ་གི་ཐབས་ཤེས་ན་ཚ་ཁ་ཤས་ཡིན་ན་སྔོན་འགོག་ཡོད་མ་རེད་ད་ཁོ་རང་ལ་ཅིག་ཕ་རྒྱུད་མ་རྒྱུད་ཐོག་ནས་ན་ཡ་ཡིན་ན་ན་ཡ་ཡིན་པ་ད་ཐག་བཅད་ཚར་རེད་ཡིན་ནའི་ལས་ཟ་ཁུ་གཅིན་སྙིའི་ན་ཚ་འདི་ད་ཁོ་ལ་ད་དབྱེ་བ་ལོགས་ལོགས་ཡོད་རེད་བ་དབྱེ་བ་ཁ་ཤས་ཡང་སྔོན་འགོག་བྱེད་ཡ་ཡོད་རྒྱུ་ཅིག་རེད་བྱས་ཙང་དཔེ་ཆ་བཞག་ན Type Two Diabetes འདྲ་བོ་ཅིག་ཡིན་པ་ཡིན་ན་གཙོ་བོ་འདི་ད Genetically ཡིན་པ་བྱས་ཕྱོགས་གཅིག་འདི་ཡང་ང་ཚོ་ཁོར་ཡུག་དང་འབྲེལ་བའི། བྱས་ཙང་ནི་ད Genetically དེ་ང་ཚོས་གའི་ཅིག་བྱེད་ཐུབ་ཡ་ཡོད་མ་རེད་བྱས་ཙང་ང་ཚོ་ཁོར་ཡུག་ལབ་དུས་ཙམ་ལ་ཁ་ལག་ནི་ཟས་ཟ་སྟངས་གཟུགས་པོ་སྤྱོད་ལམ་བསྟེན་སྟངས་བཞིན་རུ་བ་དེ་ཚོ་ལ་ང་ཚོས་ཀྱི་ཤུགས་རྒྱག་ཐུབ་པ་ཡིན་ན་ཏན་ཏན་གྱི་ནི་ན་ཚ་དེ་གས་ད་མ་ན་ཡ་གྱི་ད་དུས་ཚོད་རིང་པོ་དེ་གཟུགས་པོ་ཐང་པོ་ཡག་པོ་བསྡད་ཐུབ་ཡ་ད་ན་བ་ཡིན་ནའི་སྔ་སེ་སེ་ནས་ཧ་གོ་ཡ་ནི་དེ་ནང་བཞིན་གྱི་ནི་སྨན་བཏང་དུས་ཙམ་ལ་སྨན་མཉམ་པོ་ལ་ནི་ཟས་སྤྱོད་དེ་གས་བསྟེན་པ་ཡིན་ན་ཁོ་ནུས་པ་ཤུགས་ཆེ་ཐོན་གི་འདུག་བ་དེ་གཙོ་བོ་རེད་ཤག་ནི་ད་གཙོ་བོ་གྱི་ང་ཚོ་ད་སྔོན་འགོག་ང་ཚོས་ཁ་ལག་ཟ་སྟངས། ཁ་ལག་ད་ལྟ་སྡེར་མ་ཅིག་ནང་ཡིན་ན་ཁོ་རང་ཆ་ཤས་ཆ་ཤས་འདུག་བ་ཁོ Carbohydrate ག་ཚོད་དགོས་རེད་ཆ་ཤས་རེད་བ Protein ག་ཚོད་དགོས་རེད་ཨ་ཤིང་ཏོག་རིགས་ཨ་ནི་ཡང་སྤྱིར་བཏང་ནས་ང་ཚོ་ཉམས་ཞིབ་པ་ཚོས་གཟིགས་དུས་ཙམ་ལ་ཤིང་ཏོག་ཡག་པོ་ཟ་མཁན་དེ་ནང་བཞིན་གྱི་ཨ་ནི་སྣུམ་ཡག་པོ་ད་ལྟ་ང་ཚོ་ཨིན་ཇིའི་ཐོག་བྱས་ན Olive oil ལབ་ཀྱི་འདུག་བ་དེ་ཚོའི་རིགས་བྱས་ཨ་ནི་ཡང་ཚོད་མ་ཡག་པོ་ཟ་མཁན་ཨ་ནི Whole grain ལབ་ཀྱི་རེད་བ། Whole Grain ལབ་དུས་མཚམས་ལ་གཅིག་གི་བཟོ་གྲྭ་དང་དེ་འདྲ་ནས་བཙགས་བཞག་རྒྱུ་མིན་པ་བྱས། ཁོ་རང་ཞིང་ཁ་ནས་ཁ་ཐུག་ང་ཚོས་ཀྱིས་ནི་ནང་ལ་སོ་སོའི་ཞིབ་ཞིབ་བཟོས་བྱས་ད་གྲོ་ཞིབ་རིགས་ཡིན་ནའི་རེད་མ་ཀའི་རིགས་ཡིན་ནའི་རེད་གྲོ་ཞིབ་རིགས་རྩམ་པ་རིགས་འདི་གས་རོ། Whole Grain མཆོད་མཁན་དེ་འདྲས་ཡིན་ན། ཁོ་འདི་ཚོའི་ནང་ལོགས་ལ་ཟ་ཁུ་གཅིན་སྙིའི་ན་ཚ་ན་མཁན་དཔེ་ཤུགས་ཆུང་ཆུང་ཞིག་ཡོད་པ་བསྟན་གྱི་འདུག་བྱས་ཙང་འདི་ཚོ་དེ་ཡང་གལ་ཆེན་པོ་གཅིག་ཆགས་ཀྱི་རོ། དེང་སྐབས་བོད་པའི་སྤྱི་ཚོགས་ནང་འཚོ་བའི་གནས་སྟངས་ཡར་རྒྱས་ཕྱིན་པ་དང་ཆབས་ཅིག་ཕྲུ་གུའི་ནང་ཤ་རྒྱགས་པ་མང་དུ་འགྲོ་བར་བརྟེན་ནས་ཕྲུ་གུའི་ལུས་ཀྱི་བདེ་ཐང་ལ་ཕ་མ་ཚོས་ཐུགས་ཁུར་གནང་དགོས་པའི་ལམ་སྟོན་གནང་གི་ཡོད་པ་རེད། དེ་ནང་བཞིན་ང་ཚོ་ནད་པ་ཞིག་སླེབས་དུས་མཚམས་ལ་ཁྱེད་རང་ཚོ་ནང་མི་ནང་ལོགས་ལ་ན་ཚ་ན་མཁན་ཡོད་རེད་བས། གལ་སྲིད་ཁྱེད་རང་ལ་ན་ཡོད་ན་ཁྱེད་རང་གི་ཕྲུ་གུ་ཚོ་ལ་རྗེས་མར་དེ་འདྲའི་བརྟག་དཔྱད་བྱེད་དགོས་རེད་ད། དེ་ཚོ་ཚང་མ་སྔོན་འགོག་བྱ་དགོས་ཀྱི་རེད་བས། ཨང་ཁྱེད་རང་ཁོ་རང་ལ Vaccine དེ་འདྲ་གའི་ཡོད་མ་རེད་ད་ན་ཚ་མང་པོ་ཞིག་ལ་ཡང Vaccine ཡོད་རེད་བ་ད་འདི་ཚོ་ཡིན་ན་ཟས་སྤྱོད་ཐོག་ནས་རང་དོ་སྣང་བྱས་དང་ནམ་རྒྱུན་སོ་སོའི་ལས་ཀ་དང་འབྲེལ་བའི་སློབ་སྦྱོང་འདི་གས་ད་ཡོད་རེད་འདི་ལས་ཡང་འཕྲོད་བསྟེན་དེ་གལ་ཆེན་པོ་ཞིག་རང་ཆགས་ཡོད་རེད་བྱས་ཙང་ཨང་འདི་ཚོ་ལ་ཡང་ཏོག་ཙ་ཞིག་དོ་སྣང་བྱས་ནས་ང་ཚོས་ད་ལྟ་གི་ང་ཚོའི་གི་བཅོས་ཐབས་ཐོག་ནས་གལ་ཆེ་ཤོས་གཅིག་འདི་ནད་པ་ལ་སློབ་སྦྱོང་སྤྲད་ཡ་འདི་རེད་བ་ད་ད་ང་ཚོ་ལས་གཞི་འདི་གས་གི་དམིགས་ཡུལ་གཙོ་བོ་འདི་ད་མི་ལ་སློབ་སྦྱོང་སྤྲད་ཡས་གལ་ཆེན་པོ་མཐོང་གི་འདུག་ཨ་ནི་གཙོ་བོ་འདི་ང་ཚོ་ད་ད་ལྟ། ང་ཚོའི་བོད་པའི་སྤྱི་ཚོགས་ནང་ལོགས་ད་མཐུན་རྐྱེན་ཡར་རྒྱས་ཞེ་དྲག་འགྲོ་གི་ཡོད་རེད་མི་ཚང་མ་ལ་ཨཱ་ནི་ཕྲུ་གུ་མང་པོ་ཅིག་ད Weight Overweight དེ་འདྲ་ཤུགས་ཆེན་པོ་འདུག་ཨཱ་ནི་ང་རང་ག་དུས་ཡིན་ན་ད་ང་རང་གི་ངོས་ནས་ད་སོ་སོ་ཐུག་པ་ཡིན་ན་ཕྲུ་གུ་ཆུང་ཆུང་ཡིན་ནའི་རེད་ཕ་མ་མཉམ་དུ་ཡོང་མཁན་ཡིན་ནའི་རེད་ཡིན་གཅིག་མིན་གཅིག་ཁོ་རང་ཚོ་ལ་རྩེད་མོ་རྩེད་བཅུག་དགོས་རེད་ཟེར་བ་གང་ཡིན་ཟེར་ན་དེང་སང་ད་ཀམ་པུའུ་ཏར་ད་ཁ་པར་དེ་གས་ཤུགས་ཆེན་པོ་ཡོད་དུས་ནང་ལ་འཛུལ་བསྡད་མཁན་མང་པོ་ཨཱ་ནི་འོ་དེ་གས་ཅིག་ལ་ཞེ་དྲག་དོ་སྣང་བྱེད་དགོས་ཨཱ་ནི་གཉིས་ནས་ང་ཚོའི་གི་ད Sedentary Lifestyle གཟུགས་པོ་རྒྱུ་ཞེ་དྲག་མི་འགྱུར་བ། ཡིག་ཚང་ནང་ཆུ་ཚོད་དགུ་པ་ནས་ལྔ་པ་བར་དུ་བསྡད། ནང་ལ་ཁ་ཐུག་ལོག་ནང་ལ་ཁ་ལག་ཟ་ནས་ཡང་ཉལ་བསྡད་ཀྱིས་གཟུགས་པོ་ལ་གཅིག་གི་ཁ་ལོ་བར་ལུས་སྦྱོང་བྱས་མི་ཉེས། དེ་འདྲའི་ཡིན་པ་ཡིན་ན་འདིའི་ཁོག་ཉེན་ཁ་གཅིག་ཆགས་འདུག་དོ། བྱས་ཙང་འོ་འདི་ལྟར་ང་ཚོས་ངོ་འདི་ལྟར། གཙོ་བོ་འདི་ལྟར་སློབ་སྦྱོང་ཅིག་ཡག་པོ་ཞིག་ང་ཚོས་འདི་དག་ཁྱབ་ག་ཚོད་ཆེན་པོ་ཞིག་སྤྲད་ཐུབ་པ་ཡིན་ན་ཁོ་རང་ཚོས་དོ་སྣང་ཡོང་ཡ་འགྱུར། ང་ཚོ་འདི་འདྲ་བྱས་ན་ནི་ན་ཚ་འདི་ལྟར་སླེབས་ཐུབ་ས་མ་རེད། འདི་གི་ཐོག་ནས་ནི་གལ་ཆེན་པོ་མཐོང་སོང་སློབ་སྦྱོང་སྤྲད་དེ། ཨ་མེ་རི་ཁའི་མིང་གྲགས་ཆེ་བའི་མེ་ཡོ་སྨན་ཁང་གིས། ཕ་མ་ཚོས་རང་ཉིད་དང་ཡང་ན་ཕྲུ་གུར་གཅིན་སྙི་ཟ་ཁུའི་ནད་ཡོད་པའི་དོགས་གཞིའི་ནད་རྟགས་རེ་ཐོན་ཚེ་ངེས་པར་དུ་སྨན་པར་བསྟེན་གཏུགས་བྱས་ཏེ་བརྟག་དཔྱད་ཀྱི་ལམ་ནས་སྔ་ཙམ་ནས་ནད་ཡོད་མེད་ངེས་གཏན་ཤེས་རྟོགས་ཐུབ་པ་དང། གལ་ཏེ་ནད་དེ་ཕོག་ཡོད་པ་ཡིན་ཚེ་སྨན་བཅོས་སྔ་ཙམ་བྱེད་ཐུབ་པའི་དགེ་མཚན་ཡོད་ལ། བརྟག་དཔྱད་ཀྱི་ལམ་ནས་ཁྱེད་དང་ཕྲུ་གུ་གཅིན་སྙི་ཟ་ཁུའི་ནད་ཡོད་པ་གཏན་འཁེལ་བྱུང་བ་ནས་བཟུང་ཁྱེད་ཀྱི་ཁྲག་ནང་གི་མངར་ཆའི་ཚད་གཞི་ཚད་ལྡན་མ་ཆགས་བར་སྨན་པ་བསྟེན་གཏུགས་དང་བརྟག་དཔྱད་མུ་མཐུད་ནས་བྱ་དགོས་པའི་ལམ་སྟོན་གནང་གི་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན།